ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་བཅོ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་པའི་ཚེས་གཉིས་གཟའ་ཟླ་བའི་སྔ་དྲོའི་ལས་རིམ་དེ་བཞིན་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་རིག་འཛིན་ཆོས་སྒྲོན་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དེ་རིང་ཕྱི་ཟླ་བཅུ་པའི་ཚེས་གཉིས་ནས་བཞི་བར་ཉི་མ་གསུམ་གྱི་རིང་ཐའེ་ཝན་གྱི་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་ཀྱིས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་གསུང་ཆོས་སྩལ་གནང་མཛད་རྒྱུའི་ཐོག་མའི་མཛད་འཆར་ལ་འགྱུར་བ་ཕྱིན་ཡོད་པའི་དམིགས་བསལ་གསལ་བསྒྲགས་ཤིག་དགའ་ལྡན་ཕོ་བྲང་ཡིག་ཚང་ནས་སྩལ་གནང་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། སུད་སིའི་མངའ་སྡེ་ཀྲོར་ཁུ་ཡི་ཁྱབ་ཁོངས་མུནཆ་ཝི་ལེན་ཞེས་པའི་ས་ཁུལ་དུ་བོད་རིགས་འབྱོར་ཏེ་མི་ལོ་དྲུག་ཅུ་འཁོར་བའི་དུས་དྲན་ནང། མངའ་སྡེ་དང། ས་གནས་བཅས་རིམ་པ་གསུམ་གྱི་དབུ་ཁྲིད་ནས་མཉམ་ཞུགས་ཀྱིས་དགའ་སེམས་འཁོལ་བའི་ངང། བོད་མིར་བསྔགས་བརྗོད་གནང་བའི་ལམ་ནས་དུས་དྲན་སྲུང་བརྩི་ཞུས་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་རྒྱ་ནག་གི་རྒྱལ་སྟོན་དུས་ཆེན་དང་སྟབས་བསྟུན་ནས་བཞུགས་སྒར་རྡ་རམ་ས་ལར་བོད་མི་ཚོས། རྒྱ་ནག་གཞུང་གིས་བོད་ནང་བོད་པའི་ཆོས་དང་རིག་གཞུང། མི་རིགས་བཅས་རྩ་མེད་བཟོ་རྒྱུའི་སྲིད་ཇུས་མཚམས་འཇོག་དགོས་པའི་དགོས་འདུན་བཏོན་ཏེ་རྒྱ་གཞུང་ལ་ངོ་རྒོལ་གྱི་ལས་འགུལ་ཞིག་སྤེལ་གནང་ཡོད་པའི་སྐོར་ལ་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་རིང་ཕྱི་ཟླ་བཅུ་པའི་ཚེས་གཉིས་ནས་བཞི་བར་ཉི་མ་གསུམ་གྱི་རིང་ཐའེ་ཝན་གྱི་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་ཀྱིས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་གསུང་ཆོས་སྩལ་གནང་མཛད་རྒྱུའི་ཐོག་མའི་མཛད་འཆར་ལ་འགྱུར་བ་ཕྱིན་ཡོད་པའི་དམིགས་བསལ་གསལ་བསྒྲགས་ཤིག་དགའ་ལྡན་ཕོ་བྲང་ཡིག་ཚང་ནས་གནང་འདུག་དེ་ཡང་གསལ་བསྒྲགས་དེའི་ནང། ད་ལན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་མགུལ་ཆམ་བཞེས་པའི་རྐྱེན་གྱིས་སྐུའི་བླ་སྨན་པ་རྣམས་ནས་གོང་ས་མཆོག་སྐུ་ངལ་གསོ་དགོས་པའི་དགོངས་འཆར་དང་གསོལ་འདེབས་ནན་པོ་ཞུས་པ་དང་དགའ་ལྡན་ཕོ་བྲང་ཡིག་ཚང་ནས་ཀྱང་སྐུའི་བླ་སྨན་པ་རྣམས་ཀྱི་རེ་འདུན་ལྟར། སྐུ་ངལ་གསོ་དགོས་པའི་གསོལ་འདེབས་ནན་གྱིས་ཞུས་པར་བཀའ་བཞེས་བཟང་པོ་སྤྱི་ཕེབས་བྱུང་བ་ལྟར། ད་ལན་ཐའེ་ཝན་གྱི་གསུང་ཆོས་ཉིན་དང་པོ་དང་གཉིས་པ་གཉིས་དགའ་ལྡན་ཁྲི་རིན་པོ་ཆེ་མཆོག་ནས་གནང་གཏན་འཁེལ་ཡོད་པ། ཚང་མས་ཐུགས་འཇགས་ཡོང་བའི་གསལ་བསྒྲགས་དགའ་ལྡན་ཕོ་བྲང་ཡིག་ཚང་ནས་གནང་འདུག།
འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ལས་རིམ་ཁག་མུ་མཐུད་དེ་རྒྱང་སྲིང་ཞུ་གི་ཡིན་བོད་སྤྱི་དོན་འགྲུབ་ཆེད་དང་སྤྱི་ནོར ྋགོང་ས ྋསྐྱབས་མགོན་རིན་པོ་ཆེ་མཆོག་སྐུ་ཚེ་ཡུན་རིང་བརྟན་པའི་ཆེད་ནིའུ་ཡོག་ཏུ་ཉིན་གྲངས་ལྔའི་རིང་མ་ཧཱ་གུ་རུའི་འབུམ་ཚོགས་བསྐོང་ཚོགས་གནང་ཡོད་པའི་སྐོར་ས་གནས་ནས་ཇོ་ལེབ་ཆོས་འཕེལ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
ནིའུ་ཡོག་ཏུ་ཡོད་པའི་གནས་ཆུང་ཆོས་ཚོགས་ཀྱིས་གོ་སྒྲིག་ཞུས་ཏེ་ཕྱི་ཟླ་དགུ་བའི་ཚེས་ཉི་ཤུ་རྩ་བདུན་ནས་བཅུ་པའི་ཚེས་གཅིག་བར་ཉིན་གྲངས་ལྔའི་རིང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ་མ་ཧཱ་གུ་རུའི་འབུམ་ཚོགས་སྐོང་ཚོགས་གནང་ནས་འཛམ་གླིང་སྤྱི་ཡོངས་ཀྱི་ནད་གདོན་དམག་འཁྲུག་ཞི་ཞིང། ལྷག་དོན་བོད་ཀྱི་རྒྱལ་བསྟན་དར་ཞིང་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག། སྐུ་ཚེ་ཡུན་རིང་བརྟན་ཆེད་མ་ཧཱ་གུ་རུའི་འབུམ་ཚོགས་སྐོང་འཚོགས་གནང་ཡོད་པ་རེད། འདིའི་སྐོར་ལ་གནས་ཆུང་གི་རྒན་ཡེ་ཤེས་ཐུབ་བསྟན་ལགས་ཀྱིས་ངོ་སྤྲོད་གནང་བའི་ནང། ད་ང་རང་ཚོའི་སྤྱིར་བཏང་གི་དེ། ད་ག་ནས་ད་ནི། གུ་རུའི་འབུམ་ཚོགས་ཀྱི་དབུ་བཞུགས་དེ་ལ་གྲྭ་ཚང་གི་མཆོག་སྤྲུལ་རིན་པོ་ཆེ།

དབུ་གཙོས་བྱས་ད་སྤྱི་ཟླ་བཅུ་པའི་ཚེས་གཅིག་བར་དུ་ཉི་མ་ལྔ་ཅིག་དུ་སོ་གཟའ་ལྷག་པ་ནས་གཟའ་ཉི་མ་བར་དུ་དེ་འདྲའི་བྱས་ཚུགས་ཡས་ཀྱི་དེ་ཉིན་ད་ང་རང་ཚོ་ཅིག་གུ་རུའི་འབུམ་ཚོགས་ཚུགས་ཡས་ཀྱི་ད་དམིགས་ཡུལ་དང་མ་སོང་གཙོ་བོ་ཅིག་ཨ་ནས་རྩ་བའི་ང་རང་ཚོ་ཆོས་དར་གསལ་བསྒྲགས་ནང་ལ་གསལ་ཡོད་རེད་ལ་ནས་སྤྱིར་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དར་ཞིང་རྒྱས་པ་དང་བསྟན་འཛིན་གྱི་སྐྱེས་བུ་དམ་པ་ཐམས་ཅད་སྐུ་ཚེ་ཞབས་པད་བརྟན་ཡས་ལྷག་པར་དུ་སྐྱབས་མགོན་ཡིད་བཞིན་ནོར་བུའི་སྐུ་ཚེ་ཞབས་པད་བརྟན་ཡས་བཅས་དེ་འདྲའི་བྱས་གཙོ་བོ་ཅིག་དམིགས་པ་རེད་དེ་དང་ནས་ད་ཅིག་ང་རང་ཚོ། ད་ནས་བོད་གངས་ཅན་ལྗོངས་ལ་མཚོན་པ་ཡིན་ན་ཡང་ད་བོད་ཕྱི་ནང་གཉིས་ཀ་ལ་ད་དེ་རིང་ཁ་སང་བོད་ནང་ལོགས་ལ་ཞུས་པ་ཡིན་ན་ནས་ད་བོད་ཁས་བོད་ནང་ལོགས་ལ་ཨ་ནི་ཅིག་རྒྱ་མིའི་སྲིད་ཇུས་འདྲ་མི་འདྲ་ཞིག་འཛིན་བྱས་ད་བོད་ནང་ལོགས་ལ་ང་རང་ཚོའི་ཆོས་དང་རིག་གཞུང་སྐད་ཡིག་དེ་འདྲའི་ཐོག་ལ་ཅིག་ད་ཨ་ནི་འཛིན་སྐྱོང་སྤེལ་གསུམ་བྱེད་ཡ་ལ་དཀའ་ངལ་འཕྲད་དང་འཕྲད་བཞིན་པ་དེ་འདྲ་ཞིག་རེད་ད་དེ་དང་ཨ་ནི། ད་ང་རང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལ་མཚོན་པ་ཡིན་ན་ཡང་ད་ད་ལྟ་སྐྱབས་མགོན་ཡིད་བཞིན་ནོར་བུ་སྐུ་གཟི་མདངས་དང་ལྡན་པ། སྐུ་གཟུགས་བག་དྲོ་བའི་ཐོག་བཞུགས་གདན་འཇགས་བསྡད་ཡོད་རེད་ཡིན་ན་ཡང་ང་རང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡང་ཅིག་ད་བར་ཆད་ཟེར་ནས་མི་འདུག་འགལ་རྐྱེན་ཟེར་ནས་མི་འདུག་གང་ལྟར་ཡང་ཅིག་ད་ཅིག་མང་པོ་ཞིག་དུ་སོ་དཀའ་ངལ་མྱོང་བསྡད་ཀྱི་ཡོད་རེད། འོ་དེ་འདྲས་ཀྱི་བར་ཆད་ཞི་ཡའི་ཆེད་དུ་གཙོ་བོ་དམིགས་པ་གཅིག་དང།
གནས་ཆུང་གྲྭ་ཚང་གིས་འདས་པའི་ལོ་ངོ་བཞིའི་རིང་ནིའུ་ཡོག་ཏུ་མ་ཧཱ་གུ་རུའི་འབུམ་ཚོགས་སྐོང་ཚོགས་གནང་ཡོད་པ་བཞིན། ད་ཐེངས་ཚོགས་མགོན་དུ་མཆོག་སྤྲུལ་བསྟན་འཛིན་བློ་གསལ་རིན་པོ་ཆེ་ཕེབས་ནས་ཉིན་གྲངས་ལྔའི་རིང་དབུ་བཞུགས་གནང་ནས་མ་ཧཱ་གུ་རུའི་འབུམ་ཚོགས་འཚོགས་ཡོད་པ་འགྲེལ་བརྗོད་གནང་སོང། ཡིན་ན་ཡང་ད་ལྟ་མི་མང་གི་མཉམ་ཞུགས་དང་ཧ་ལས་པའི་མཉམ་ཞུགས་ཡག་པོ་ཞེ་དྲག་གནང་གི་འདུག་ད་མི་མང་ཚང་མས་ང་རང་ཚོ་སྤྱི་དོན་རང་ལ་དགོངས་ནས་ཨ་ནས་དེ་བཞིན་དུ་འཛོམས་པའི་མི་མང་ཧ་ལས་པ་མཉམ་ཞུགས་གནང་བྱས་པས་ཚང་མས་ཞལ་འདོན་ཡིན་ནའང་འུར་རེ་ཆེམ་ཆེམ་དེ་འདྲས་གནང་གི་འདུག་ལ་ཨ་ནས་ང་རང་ཚོའི་ཆོས་ཚོགས་ངོས་ནས་ཡང་དག་པའི་དེ་ད་སྤྱི་དོན་གྱི་བསོད་ནམས་གསོག་དགོས་ཡས་དང་སྐྱབས་མགོན་ཡིད་བཞིན་ནོར་བུའི་སྐུ་ཚེ་ཞབས་པད་བརྟན་ཡས་དེ་དཔེ་དམིགས་བསལ་གྱི་ཆེད་དུ་དེ། ཆོས་ཚོགས་ཀྱི་ད་ལས་སྣེ་ཚོའི་ངོས་ནས་ཡང་དཔེ་སེམས་ཚོར་དྲག་པོའི་ཐོག་ནས་དེ་ལས་ཀྱང་གོ་སྒྲིག་ཞུ་ཐུབ་ཡས་དེ་གལ་ཆེན་པོ་ཞེ་པོ་ཞིག་བརྩི་གི་ཡོད་ལ། ཁོང་གིས་བོད་ནང་དུ་བོད་མི་རྣམས་ལ་དཀའ་ངལ་མང་པོ་ཞིག་འབྱུང་བཞིན་པ་དང། བཙན་བྱོལ་སྤྱི་ཚོགས་ཁྲོད་དུའང་དཀའ་ངལ་འབྱུང་བཞིན་པ་རྣམས་ཞི་ཞིང་བདེ་ལེགས་སུ་བྱེད་པར་ཐུགས་སྨོན་གནང་དགོས་པའི་སྐོར་གྱི་འགྲེལ་བརྗོད་གནང་སོང་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན།
སུད་སིའི་མངའ་སྡེ་ཐུར་གའོ་གྱི་ཁྱབ་ཁོངས་མུན་ཇི་ཝེ་ལིན་ཁུལ་བོད་རིགས་འབྱོར་ཏེ་མི་ལོ་དྲུག་ཅུ་འཁོར་བའི་དུས་དྲན་ནང་མངའ་སྡེ་དང་ས་གནས་བཅས་རིམ་པ་གསུམ་གྱི་དབུ་ཁྲིད་མཉམ་ཞུགས་ཀྱིས་དགའ་སེམས་འཁོལ་བའི་ངང་བོད་མིར་བསྔགས་བརྗོད་གནང་བའི་ལམ་ནས་སྲུང་བརྩི་ཞུས་ཡོད་པའི་སྐོར་རབ་སྒང་ཚེ་རིང་ཕུན་ཚོགས་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
དེ་ཡང་སྤྱི་ཟླ་དགུ་པའི་ཚེས་སུམ་ཅུ་ཉིན་སུད་སི་གྲོང་རྡལ་མུན་ཇི་ཝེ་ལིན་གྱི་སློབ་གྲྭའི་ཚོགས་ཁང་ཕྱི་ནང་དུ་བོད་རིགས་དང་ཡུལ་མི་ཁྱོན་བསྡོམས་མི་གྲངས་དྲུག་བརྒྱ་ལྷག་ཙམ་ལྷན་འཛོམས་ཀྱི་ཐོག་སྐུ་མགྲོན་རྣམས་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེ་སྡིངས་ཆའི་སྒང་སྤྱན་འདྲེན་གྱིས་བཞུགས་ཁྲི་སྒང་འཁོད་མཚམས་སུད་སི་དང་ལིག་ཏེན་ཤི་ཏེན་བོད་རིགས་ཟློས་གར་ཚོགས་པས་བོད་ཀྱི་རྒྱལ་གླུ་བཏང་ནས་གནས་དེར་བོད་རིགས་འབྱོར་ཏེ་མི་ལོ་དྲུག་ཅུ་འཁོར་བའི་མཛད་སྒོ་དབུ་འཛུགས་མཛད་སོང། དེ་ནས་ཚང་མ་བཞུགས་གྲལ་ལ་འཁོད་མཚམས་མུན་ཇི་ཝེ་ལིན་ས་གནས་བོད་རིགས་མི་མང་གི་འཐུས་མི་ཟླ་བ་ལགས་ནས་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པར། ཁུལ་དེར་བོད་རིགས་འབྱོར་ཏེ་མི་ལོ་དྲུག་ཅུ་འཁོར་བའི་རྗེས་དྲན་གནང་དགོས་པའི་དམིགས་ཡུལ་གཙོ་བོ། ཡུལ་མི་ཚོར་བོད་དོན་ལ་ད་བར་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་པ་དང་ཆབས་ཅིག་མི་རབས་རྒན་པ་ཚོའི་མཇུག་གཞོན་པ་ཚོས་མཐུད་དགོས་པའི་སྐུལ་ལྕག་ཞུ་རྒྱུའི་ཆེད་དུ་ཡིན་ཅེས།
དེ་རིང་ང་ཚོས་ཀྱི་ཚོགས་དགོས་ཡག་གི་དམིགས་ཡུལ་དེ་ག་རེ་ཟེར་ན་ན་ཉི་མ་ཨ་གི་མི་རབས་རྒན་པ་ཚོས་ཀྱི་དཀའ་ལས་རྒྱབ་བྱས་ཨ་ནི་ད་ལྟ་བར་དུ་ད་ག་སུ་ཡང་གཞུང་བསྟེན་རྒྱུ་ད་ཨ་ནི་སུད་སི་གི་ཡང་ཅིག་གཞུང་དང་མི་མང་ངོས་ནས་ང་ཚོར་མཐུན་རྐྱེན་བཅང་ནས་ད་ལྟ་བར་དུ་ད་ཅིག་མི་ཐོག་བཞི་པ་ཙམ་སླེབས་ཀྱི་འདུག་ཨར་དེ་གི་བཙལ་བྱེད་དུས་ཙམ་པ་གཅིག་གིས་གཅིག་ལ་ཡང་བརྒྱུད་སྤྲོད་བྱས་ད་གལ་ཆེན་པོ་རེད་བསམ་མ་འོངས་པ་ད་ང་ཚོས་ཀྱི་དེ་བུ་ཕྲུག་ཆེན་པོ་ཆགས་པའི་ཉིན་དེ་ཚོས་ཀྱི་ད་ག་རང་སོ་སོའི་གི་མི་རིགས་རིག་གཞུང་དང་སྐད་ཡིག་དེ་རྒྱུན་འཛིན་ཐུབ་པའི་ཆེད་དུ། དམིགས་ཡུལ་བཟུང་བ་བཞིན་བོད་མི་དང་ཡུལ་མི་མཉམ་འཛོམས་ཀྱི་མཛའ་བརྩེའི་ཁོར་ཡུག་གི་ཁྲོད་ཐུར་གའོ་མངའ་སྡེ་རིམ་པ་གསུམ་གྱི་དབུ་ཁྲིད་ཀྱང་མཉམ་ཞུགས་ཀྱིས་ཕན་ཚུན་ཆུ་དང་ཟམ་པ་ལྟ་བུའི་འབྲེལ་བའི་རྨང་གཞི་སྲ་བརྟན་དུ་གྱུར་སོང་ཞེས་འགྲེལ་བརྗོད་གནང་བྱུང། མཚམས་དེར་ཐུར་གའོ་མངའ་སྡེའི་ཆེས་མཐོའི་འཛིན་སྐྱོང་གི་ཚོགས་གཙོ་ཨན་དི་རེ་ཡཱས་མཆོག་ལ་གུས་པ་གསར་འགོད་པས་བོད་མི་ཚོའི་ཐོག་གཟིགས་ཚུལ་དང་དགོངས་ཚུལ་ཇི་ཡོད་བཀའ་འདྲི་ཞུས་པའི་བཀའ་ལན་དུ།
ང་ཚོའི་མངའ་སྡེའི་ནང་བོད་རིགས་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ནས་འབྱོར་བ་རེད་ད་ཆ་མི་ལོ་དྲུག་ཅུ་འགྲོ་གི་ཡོད། མི་ལོ་དྲུག་ཅུའི་རིང་བོད་རིགས་ཚོས་ཡུལ་ཁྲིམས་ལ་འཁུར་བཞེས་དང་ཡུལ་མིར་མཐུན་ལམ་གང་ས་ཅི་ཐད་ནས་ཡག་ཐག་ཆོད་བཀྲ་ཤིས་ལོ་ལེགས་ཡིན། ད་དུང་མུ་མཐུད་ཡུལ་ཁྲིམས་ལ་སྲུང་བརྩི་དང་ཆབས་ཅིག་བོད་མི་རིགས་རང་གི་ངོ་བོ་མཚོན་པའི་རིག་གཞུང་ཡག་པོ་དེ་དག་ཉམས་པ་སོར་ཆུད་མི་ཉམས་གོང་འཕེལ་ཡོང་ཐབས་ལ་འབད་བརྩོན་གནང་དགོས། ང་ཚོའི་ངོས་ནས་ཀྱང་ད་མུས་བཞིན་རྒྱབ་སྐྱོར་ཞུ་གི་ཡིན་ཅེས་དང།

ཐུར་ཁག་མངའ་སྡེའི་ནང་བོད་རིགས་འབྱོར་ཏེ་མི་ལོ་དྲུག་ཅུ་འཁོར་བའི་དུས་ཆེན་ལ་ངོས་རང་མགྲོན་འབོད་གནང་བ་དགའ་པོ་ཞེ་དྲག་བྱུང་ཐུགས་རྗེ་ཆེ། ས་གནས་དེར་བོད་རིགས་འབྱོར་པ་ནས་བཟུང་རིམ་པས་ཡུལ་མི་དང་མཉམ་དུ་སློབ་སྦྱོང་གི་གོ་སྐབས་ཐོབ་སྟེ་ད་ཆ་ལོ་གཞོན་རྣམས་ཀྱིས་ཡུལ་མིའི་ཐོབ་ཐང་བླངས་པ་ཙམ་དུ་མ་ཟད། ཡུལ་མིའི་ལས་འགན་དམག་མིར་མཉམ་ཞུགས་དང་དེ་དང་ཕྱོགས་མཚུངས་ཡུལ་དམག་དང་མེ་གསོད་རུ་ཁག་སོགས་ཀྱི་ནང་མཉམ་ཞུགས་ཀྱིས་ང་ཚོ་ཕན་ཚུན་གཞོགས་འདེགས་ཤིན་ཏུ་ཡག་པོ་ཡོད། དེ་རིང་མཛད་སྒོའི་ཐོག་བོད་མི་ཚོས་བོད་མི་རིགས་ཀྱི་ངོ་བོ་མཚོན་པའི་འཁྲབ་ཚན་མང་པོ་མཐོང་བྱུང།

གཞི་རྐང་བོད་རིགས་ཚོའི་གཤིས་རྒྱུད་བཟང་པོ་ཡོད་ཙང་ང་ཚོའི་གཞུང་ལས་ཁང་གི་ཁྱབ་ཁོངས་སུ་བོད་རིགས་ཀྱི་འགྲིག་གི་མི་འདུག་ཅེས་ད་བར་སྐད་ཆ་ཚིག་གཅིག་གོ་མ་མྱོང། ས་གནས་དེར་བོད་རིགས་འབྱོར་ཏེ་མི་ལོ་དྲུག་ཅུ་འཁོར་བའི་ཉིན་དེར་དམིགས་བསལ་ངས་བོད་རིགས་རྣམས་ལ་འཚམས་འདྲི་ཞུ་གི་ཡོད་ཅེས་དང། མཇུག་ཏུ་ས་གནས་དེར་སྐྱེས་པའི་བོད་རིགས་ད་ལྟ་དུས་དྲན་ནང་མཉམ་ཞུགས་གནང་མཁན་སུད་སིར་རྟེན་གཞི་བཟུང་བའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐེབས་རྩའི་འགན་འཛིན་བསྟན་འཛིན་སིལ་བ་ལགས་སུ་ཚོར་བ་ཇི་བྱུང་བཀའ་འདྲི་ཞུས་པའི་བཀའ་ལན་དུ། ཚོར་བ་དམིགས་བསལ་ཅིག་འདུག་གང་ཡིན་ཟེར་ན། ཁྱེད་རང་གསུངས་པ་ནང་བཞིན་ང་དེ་ས་གནས་དེར་སྐྱེས་ཡོད་རེད། དེ་སྐྱེས་ནས་ང་ཅིག་གཞོན་སྐྱེས་དུས་ཚོད་ཆ་ཚང་དེ་བསྡད་པ་ཡིན། ད་དེ་རིང་ང་ཚོ་དེ་མཛད་སྒོ་གི་ཚོགས་ཁང་དེ་སྔོན་མ་ང་ཚོ་སློབ་གྲྭ་འགྲོ་སའི་ཚོགས་ཁང་བྱས། ད་ག་ནང་བཞིན་སྔོན་མ་ང་ཚོ་སློབ་གྲྭར་འགྲོ་ས་བྱས་ཨ་ནི་དེ་སྲིད་དུ་དེ་རིང་ད་ཅིག་ལོ་དྲུག་ཅུ་འཁོར་བའི་གི་བོད་རིགས་མིང་བྷི་ལིན་ལ་ས་གནས་དེ་སླེབས་པའི་ཅི་འདྲའི་ཅིག་ཐུགས་སྤྲོ་དེ་འདྲ་ཅིག་བཏང་ཐུབ་པ་དེ་ང་ཚོར་བ་དགའ་བོ་ཞིག་རག་བྱུང་ཕྱོགས་གཅིག་ནས་དགའ་བོ་བྱས་ཕྱོགས་གཉིས་ནས་ཡང་ཅིག་སེམས་སྐྱོ་བ་ཅིག་འདུག་ད་ལོ་མང་པོ་དེ་འདྲའི་རྗེས་ལ་ད་དུང་ང་ཚོའི་ཅིག་བོད་ཀྱི་གནས་ཚུལ་དེ་སངས་མེད་པ་དང་ད་དུང་བོད་ནང་ལ་ཡོད་པའི་བོད་མི་ཚོ་སྡུག་བསྔལ་འོག་ལ་བཞུགས་ཡོད་ཙང་ད་དེའི་སྐོར་ལ་ང་དེ་རིང་དེ་ཅིག་སྐད་ཆ་བཤད་གོ་སྐབས་རག་པ་དེ་སེམས་སྐྱོ་བ་ཅིག་འདུག། དུས་ཆེན་གོ་སྒྲིག་གནང་མཁན་ས་གནས་དེར་འཚར་ལོངས་གནང་པའི་བསྟན་འཛིན་ཚེ་རིང་ལགས་སུ་དུས་ཆེན་འཐུས་སྒོ་ཚང་བ་བྱུང་མིན་བཀའ་འདྲི་ཞུས་པའི་བཀའ་ལན་དུ། དེ་རིང་དུས་ཆེན་འདི་དཔེ་ཡག་པོ་བྱུང་སོང་ང་ཚོ་གི་དམིགས་ཡུལ་ཇི་ཡོད་ར་ད་མི་མང་པོ་ལས་ཡ་ཆེ་བྱུང་སོང་ཨ་ནི་མི་མང་པོ་མི་མང་པོ་དཔེ་ཕེབས་སོང། ཨ་ནི་ད་ལྟ་སྲིད་དོན་ལས་ཀ་བྱེད་མཁན་ད་ལྟ་སུད་སི་པོ་ལི་ཏི་ཀ་མང་པོ་དཔེ་ཕེབས་ཤག་ཨ་ནི་དེ་དཔེ་དགའ་བོ་བྱུང།
དུས་ཆེན་ནང་མཉམ་ཞུགས་གནང་མཁན་གཡང་འཛོམས་ལགས་ནས་དགོངས་ཚུལ་དང་གཟིགས་ཚུལ་གསུངས་དོན་དུ།
དེ་སྔོན་མ་དེའི་ལོ་ཁོང་རྣམ་ཚོ་སླེབས་བྱས་ད་ལོ་དྲུག་ཅུ་འགྲོ་བའི་དུས་དྲན་ཕྱིར་བ་གཅིག་ནས་སེམས་སྐྱོ་དགོས་པ་རེད་ཚང་མ་ལོ་མི་ཡུལ་ཤག་བྱས་ཏེ་ཡོང་ད་ལྟ་བར་དུ་ད་མི་རབས་ནས་མི་རབས་བྱས་རྗེས་ད་ལྟ་ཕལ་ཆེར་མི་རབས་བཞི་པ་ཆགས་བསྡད་ཡོད་ས་རེད། དེ་འདྲ་བྱས་ཀྱི་མི་ཡུལ་ལྷག་ཙང། སེམས་སྐྱོ་བ་ཡོད་བྱས་ཡིན་ནའི་ད་ད་ལྟ་ཁོང་རྣམ་ཚོ་གཞོན་པ་དེ་ཚོ་གི་ཅིག་གོ་སྒྲིག་གནང་སྟངས་དང་བོད་པའི་གི་ཁ་སོ་ར་སོ་སོའི་རིག་གཞུང་ཡིན་ནའི་རེད་ག་རེའི་ཐོག་ལ་ཡང་ཅིག་གི་ཐུགས་སྣང་གནང་སྟངས་དང་ཤུགས་སྐྱོན་སྟངས་དེ་འདྲ་ལ་ཡང་དགའ་འོས་པ་རེད་ཅེས་རེད་ཤ་ཏེ། མུན་ཁུ་ཝི་ལིན་ས་ཁུལ་དུ་བོད་རིགས་འབྱོར་ཏེ་མི་ལོ་དྲུག་ཅུ་འཁོར་བའི་དུས་ཆེན་དེར་ཡུལ་མི་ཚོས་མཉམ་ཞུགས་དང་ཆབས་ཅིག་ཁེ་ལས་ཁག་ཅིག་ནས་དཔལ་འབྱོར་གྱི་རོགས་རམ་གང་ཙམ་གནང་ཡོད་དང་ཁེ་འབབ་ཡག་པོ་བྱུང་ཡོད་འདུག

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རི་བོ་ཇོ་བོ་དབུ་ཡའི་སྟེང་རྒྱ་ནག་གི་ཚན་རིག་ཉམས་ཞིབ་པ་ཁག་ཅིག་གིས་འཁྱགས་རོམ་དང་ཁོར་ཡུག་འགྱུར་ལྡོག་གི་གནས་སྟངས་སྐོར་རྟོག་ཞིབ་བྱེད་འཆར་ཡོད་འདུག་དེ་ཡང་ཤིན་ཧྭ་གསར་ལས་ཁང་གི་གནས་ཚུལ་སྤེལ་བ་ཞིག South China Morning Post གིས་ལུང་དྲངས་བྱས་པར་བལྟས་ན་རྒྱ་ནག་གི་ཚན་རིག་ཉམས་ཞིབ་པའི་ཚོགས་ཆུང་ཞིག་ཁ་ས་གཟའ་ཉི་མའི་སྟེང་རི་བོ་ཇོ་བོ་དབུ་ཡའི་སྟེང་རི་འཛེགས་ཐུབ་པ་བྱུང་ཡོད་འདུག་གོང་དུ་ཞུས་པའི་ཇོ་བོ་དབུ་ཡ་ཞེས་པའི་རི་དེ་ནི་འཛམ་གླིང་ནང་ནས་རི་བོ་མཐོ་ཤོས་དྲུག་པ་ཡིན་པ་དང་རྒྱ་མཚོ་ནས་མཐོ་ཚད་མི་ཊར་བརྒྱད་སྟོང་ཙམ་གྱི་སྟེང་ཆགས་ཡོད་པ་ཞིག་ཡིན་པ་དང་རི་བོ་འདི་ནི་བལ་ཡུལ་གྱི་ཁུམ་བུ་ཁུལ་ནས་བོད་ཕྱོགས་སུ་ཁེལ་བ་དང་རི་བོ་ཇོ་མོ་གླང་མའི་ནུབ་ངོས་ནས་ཆགས་པ་ཞིག་ཡིན་འདུག་གང་ལྟར་གོང་ཞུས་མི་སྣ་བཅོ་བརྒྱད་ལས་གྲུབ་པའི་ཚན་རིག་གི་སྐུ་ཚབ་ཚོས་ཇོ་བོ་དབུ་ཡའི་སྟེང་གཙོ་བོ་འཁྱགས་རོམ་བཞུར་རྫས་དང་གནམ་གཤིས་འགྱུར་ལྡོག་གི་འགྲོ་སྟངས་ད་ག་ནང་བཞིན་འཁྱགས་རོམ་གསོག་འཇོག་བྱེད་ཐུབ་མིན་སོགས་ཉམས་ཞིབ་བྱེད་འཆར་ཡོད་འདུག། ཉམས་ཞིབ་ཚན་པ་དེའི་སྤྱི་ཁྱབ་འགན་འཛིན་ཨན་པའོ་ཤང་ཡིས་འདི་ལྟ་བུའི་ཚན་རིག་གི་ཐོག་ནས་ཉམས་ཞིབ་བྱེད་རྒྱུར་ཚན་པ་བཞིའི་ཚན་རིག་པ་བརྒྱ་དང་ཉི་ཤུ་ཙམ་ནས་ལས་དོན་དེའི་ཐོག་ལས་ཀ་བྱེད་བཞིན་ཡོད་ལུགས་དང་ལྷག་པར་དུ་ད་རེས་ཇོ་བོ་དབུ་ཡའི་སྟེང་འགྲོ་མཁན་ཚོགས་ཆུང་གི་འགོ་ཁྲིད་ཡའོ་ཏང་ཏོང་ཡིས་ད་རེས་ཇོ་བོ་དབུ་ཡའི་སྟེང་ཉམས་ཞིབ་བྱེད་དགོས་པའི་དམིགས་ཡུལ་གཙོ་བོ་ནི་འདི་ལྟ་བུའི་འཁྱགས་རོམ་དང་གངས་ཧ་ཅང་མཐུག་པོ་ཡོད་སྟབས་དེ་དག་གི་འོག་ནས་མིའི་འཕྲོད་བསྟེན་ཐོག་ཁྱད་པར་ཇི་ལྟར་འགྲོ་མིན་དང་འདི་ལྟ་བུའི་གནས་སྟངས་འཚོ་གནས་ཐུབ་མིན་སོགས་གནམ་གཤིས་འགྱུར་ལྡོག་དང་འབྲེལ་བའི་ཚོད་ལྟ་དང་ཉམས་ཞིབ་བྱེད་རྒྱུར་དམིགས་པ་ཞིག་དང་གལ་ཆེན་པོ་རེད་ཅེས་འགྲེལ་བརྗོད་བྱས་འདུག་རི་བོ་དེའི་སྟེང་ཐོག་མར་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ལོར་དབྱིན་ཇིའི་སྐུ་ཚབ་ཞིག་ཆེད་གཏོང་བྱས་ཡོད་འདུག། རྒྱ་གར་རྒྱ་མཚོའི་ནང་དུ་ཆགས་པའི་གླིང་ཕྲན་རྒྱལ་ཁབ Maldives ཡི་སྲིད་འཛིན་གྱི་རྒྱལ་ཡོངས་འོས་བསྡུའི་ནང་ཕྱོགས་འགལ་ཚོགས་པའི་འོས་མི Mohamed Muizzu ལ། འོས་བསྡུའི་རྒྱལ་ཁ་ཐོབ་པ་དེ་ཡུལ་གྲུ་དེ་བཞིན་སྲོལ་རྒྱུན་དུ་རྒྱ་གར་གྱི་ཆབ་འབྲེལ་རྒྱལ་ཁབ་ཞིག་ཡིན་ཀྱང། ད་ཆ་རྒྱ་ནག་གི་ཕྱོགས་སུ་འགྲོ་སྲིད་པའི་གནས་ཚུལ་འདུག་མོལ་དིབ་ཡུལ་གྱི་དབུས་འོས་བསྡུ་ལྷན་ཁང་ནས་དྲ་རྒྱའི་ཐོག་འོས་ཤོག་གྲངས་བཤེར་གྱི་མཇུག་འབྲས་བཏོན་པའི་ནང། རེས་གཟའ་སྤེན་པའི་ཉིན་འོས་ཤོག་ཕལ་ཆེ་བ་གྲངས་བཤེར་ཟིན་པའི་མཇུག་འབྲས་སུ་ཕྱོགས་འགལ་ཚོགས་པའི་འོས་མི། Muizzu། ལ་འོས་ཤོག་བརྒྱ་ཆ་ལྔ་བཅུ་ང་བཞི་ཐོབ་ཡོད་པ་དང་གཞུང་འཛིན་ཚོགས་པའི་སྲིད་འཛིན Ibrahim Solih ལ་འོས་ཤོག་བརྒྱ་ཆ་བཞི་བཅུ་ཞེ་དྲུག་ཙམ་ལས་ཐོབ་མེད་པ་རེད་བཞག། མོལ་དིབ་ཡུལ་གྱི་ཆུ་གླིང་བརྒྱ་དང་བརྒྱད་ཅུ་གྱ་བདུན་ནང་འོས་ཤོག་འཕེན་སའི་ས་ཚིགས་ལྔ་བརྒྱ་བརྒྱད་ཅུ་གྱ་དྲུག་ཙམ་ནང་འོས་ཆོས་ཚང་བའི་མི་གྲངས་བརྒྱ་ཆ་བརྒྱད་ཅུ་གྱ་ལྔ་ཙམ་ནས་འོས་བསྡུའི་ནང་ལ་ཆ་ཤས་ལེན་བཞག་སྲིད་འཛིན་ལས་ཐོག་སོ་ལི་ཡིས་ཕྱོགས་འགལ་ཚོགས་པའི་འོས་མི་མི་ཛུའུ་ལ། འཚམས་འདྲི་ཞུས་པ་དང་སྦྲགས། མི་དམངས་ཡོངས་ནས་དམངས་གཙོའི་རང་དབང་ལོངས་སུ་སྤྱད་ནས་འོས་བསྡུའི་ནང་ལ་ཆ་ཤས་ལེན་པར་ཐུགས་རྗེ་ཆེ་ཞེས། X། ཞེས་པའི་དྲ་རྒྱའི་ཐོག་གསུངས་བཞག། རྒྱུན་དུ་རྒྱ་གར་ནི་ང་ཚོའི་གྲོགས་པོ་དང་པོ་ཞེས་པའི་སྲིད་བྱུས་འཛིན་མཁན་གྱི་སྲིད་འཛིན་ལས་ཐོག་སོ་ལི་མཆོག་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་བདུན་བར་མུ་མཐུད་ནས་སྲིད་འཛིན་གྱི་ཐུགས་འགན་བཞེས་རྒྱུ་ཡིན་པ་དང། ཟླ་བ་རྗེས་མའི་ཚེས་བཅུ་བདུན་ཉིན་སྲིད་འཛིན་གསར་པས་མཛད་སྒོར་དམ་འབུལ་ཞུ་རྒྱུ་ཡིན་འདུག་འོས་བསྡུའི་རྒྱལ་ཁ་ཐོབ་པའི་ཕྱོགས་འགལ་ཚོགས་པའི་དབུ་ཁྲིད་མི་ཛུ་ཡིས། དེ་སྔ་རྒྱ་ནག་ནས་བུ་ལོན་ལེན་རྒྱུ་དང། རྒྱ་ནག་གིས་མ་འཛུགས་བྱ་རྒྱུ་སོགས་ལ་རྒྱབ་སྐྱོར་གནང་མྱོང་མཁན་ཞིག་ཡིན་འདུག་རྒྱ་གར་གྱི་སྲིད་བློན་ན་རེན་དྲ་མོ་དི་མཆོག་གིས་འདེམས་ཐོན་བྱུང་བའི་སྲིད་འཛིན་མུ་ཛའི་མཆོག་ལ་འཚམས་འདྲི་ཞུས་པའི་ཐོག་རྒྱ་གར་གྱིས་མཱལ་དིབ་ཡུལ་དང་མཉམ་དུ་འབྲེལ་བ་ཡར་རྒྱས་གཏོང་རྒྱུའི་ཆོད་སེམས་ལ་འགྱུར་བ་མེད་པ་དང་ཡུལ་གྲུ་གཉིས་ཀྱི་དབར་མཉམ་ལས་བྱ་རྒྱུ་རྣམས་འཕེལ་རྒྱས་གཏོང་རྒྱུ་ཡིན་པ་གསུངས་བཞག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་རྒྱ་ནག་གི་རྒྱལ་སྟོན་དུས་ཆེན་དང་སྟབས་བསྟུན་ནས་བཞུགས་སྒར་དྷརམ་ས་ལ་དུ་བོད་མི་ཚོས་རྒྱ་ནག་གཞུང་གིས་བོད་ནང་བོད་པའི་ཆོས་དང་རིག་གཞུང་མི་རིགས་བཅས་རྩ་མེད་བཟོ་རྒྱུའི་སྲིད་བྱུས་དེ་མཚམས་འཇོག་བྱ་དགོས་པའི་དགོས་འདུན་བཏོན་ཏེ། རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་ཞིག་སྤེལ་ཡོད་པའི་སྐོར། རྒྱ་གར་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
སྤྱི་ཟླ་བཅུ་པའི་ཚེས་གཅིག་ཉིན་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་བཙུགས་ནས་ལོ་ངོ་བདུན་ཅུ་དོན་བཞི་འཁོར་བའི་རྒྱལ་སྟོན་དུས་ཆེན་གྱི་ཉིན་མོ་དེར་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་ཀྱི་གཞོན་ནུ་དང་བོད་རྒྱལ་ཡོངས་དམངས་གཙོ་ཚོགས་པ། དེ་བཞིན་བོད་རང་བཙན་སློབ་ཕྲུག་ཚོགས་པའི་རྒྱ་གར་སྡེ་ཚན་བཅས་བོད་མིའི་གཞུང་འབྲེལ་མེད་པའི་ཚོགས་པ་ཁག་གསུམ་ཐུན་མོང་གི་གོ་སྒྲིག་འོག་རྡ་རམ་ས་ལ་མེག་ལོ་གྷན་ཇིར་གོང་ཞུས་ཚོགས་པ་ཁག་གསུམ་གྱི་ཚོགས་མི་གཙོས་པའི་བོད་མི་རྣམས་ནས་རྒྱ་གཞུང་ལ་འགོག་རྒོལ་བྱེད་མཁན་འཐབ་རྩོད་པ་ཡོངས་ལ་གདུང་སེམས་མཉམ་སྐྱེད་དང་འབྲེལ་རྒྱལ་སྤྱིའི་ལས་འགུལ་གྱི་ནང་མཉམ་ཞུགས་ཀྱིས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་ཉིན་མོ་སྲུང་བརྩི་ཞུས་པ་དང་སྦྲགས་རྒྱ་ནག་གཞུང་གིས་བོད་ནང་བོད་མིའི་ཆོས་དང་རིག་གཞུང། མི་རིགས་དང་བཅས་པ་རྩ་མེད་བཟོ་བའི་སྲིད་བྱུས་མཚམས་འཇོག་དགོས་པ་སོགས་ཀྱི་དགོས་འདུན་བཏོན་ཏེ་རྒྱ་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་རེད། དེའི་སྐོར་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་བསོད་ནམས་ཚེ་རིང་ལགས་ཀྱིས་འགྲེལ་བརྗོད་གནང་བྱུང། གཙོ་བོ་དེ་དགྲ་བོ་རྒྱ་དམར་སྲིད་གཞུང་མགོ་བཙུགས་པའི་ཉིན་མོ་ཅིག་ཆགས་བསྡད་དུས་ཙམ་པ་ལ་ཁོང་ཚོ་མགོ་བཙུགས་པའི། རྗེས་ལ་ཡང་ཨེ་ནི་ཅིག་ད་ལྟ་གི་རྒྱལ་ཁབ་བཙན་འཛུལ་ཚང་མ། བཙན་འཛུལ་བཙན་གནོན་འོག་ལ་ཡོད་པའི་རྒྱལ་ཁབ་ཚང་མ་མྱང་འདས་རང་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ཙམ་པ་ལ་ཡང་ཨེ་ནི་ང་ཚོ་གི་ལས་འགུལ་མང་པོ་ཅིག་སྤེལ་བྱས་གང་ལྟར་ཁོ་རང་ཚོ་གི་ཨེ་ནི་ཅིག་བོད་ནང་ལོགས་ལ་དམིགས་བསལ་བོད་ནང་ལོགས་ལ་ཨེ་ནི་ཅིག་བོད་རིགས་དེ་རྒྱ་རིགས་ལ་བཟོ་ཡ་དེ་ནང་བཞིན་ཆོས་དང་རིག་གཞུང་སྐད་ཡིག་དང་བཅས་པ་རྩ་མེད་བཟོ་ཡ་རང་གི་གདུག་རྩུབ་ཅན་གྱི་སྲིད་བྱུས་མང་པོ་ཅིག་ལག་བསྟར་བྱས་བསྡད་ཀྱི་འདུག་པ་ལ་དེ་ཚོ་ཨེ་ནི་མྱུར་དུ་ནས་མྱུར་དུ་མཚམས་འཇོག་བྱ་དགོས་ཡོད་སླད་ཀྱི་ལས་འགུལ་སྤེལ་བའི་དགོས་འདུན་འདྲ་པོ་ཅིག་དེ་རིང་འདི་ཆགས་བསྡད་ཀྱི་འདུག་ལ།

ཡུ་གུར་བ་ཚོར་ངལ་རྩོལ་བསྒྱུར་བཀོད་ཁང་འཛུགས་སྐྲུན་དང་ཧོང་ཀོང་ནང་ཚད་མཐོའི་རང་དབང་ལ་འགོག་རྐྱེན་བཟོས་པ་དང། ཐའེ་ཝན་ལ་དྲག་པོའི་འཇིགས་སྐུལ་བྱས་པ་དང་བོད་ནང་བོད་ཕྲུག་ས་ཡ་གཅིག་ལྷག་བཙན་ཤེད་ཀྱིས་གཏན་ཆགས་སློབ་གྲྭ་ཁག་ཏུ་བཅུག་པ་དང་ཁྲིམས་འགལ་གྱི་ཐོག་ནས་བོད་མིའི་རིགས་རྫས་བསྡུ་ལེན་བྱས་པ་སོགས་ཀྱིས་མཚོན་པའི་བོད་ནང་གདུག་རྩུབ་ཅན་གྱི་སྲིད་བྱུས་ལག་བསྟར་བྱེད་བཞིན་པའི་ད་ལྟའི་ཆར་བོད་ནང་འཛམ་གླིང་ཐོག་རང་དབང་ཚད་དམའ་ཤོས་གནས་བབས་སུ་ལྷུང་ཡོད་པ་བཀོད་གནང་འདུག་ལ། ད་ལོ་གོང་ཞུས་རྒྱ་ནག་གཞུང་གི་བཙན་གནོན་དྲག་གནོན་འོག་དཀའ་སྡུག་མྱོང་བཞིན་པའི་མི་སྡེ་རྣམས་ལ་རྒྱ་གཞུང་གིས་བཙན་ཤེད་ཀྱིས་རྒྱལ་དོན་དུས་ཆེན་སྲུང་བརྩི་ཞུ་བཅུག་པ་དེ་ནི་ངོས་ལེན་བྱ་ཐབས་མེད་པ་ཞིག་ཡིན་པ། བོད་རྒྱལ་ཡོངས་དམངས་གཙོ་ཚོགས་པའི་ཚོགས་གཙོ་བཀྲ་ཤིས་དོན་གྲུབ་ལགས་ཀྱིས་འགྲེལ་བརྗོད་གནང་བྱུང། རྒྱ་ནག་འོག་ཡོད་པའི་རྒྱལ་ཁབ་མང་པོ་ཞིག་རེད་རྒྱལ་ཁབ་དེ་དག་ནང་ཚོ་བོད་གཙོས་པའི་ཨིས་ཏུར་ཀིས་ཏཱན་རེད་དེ་ག་ནང་བཞིན་གི་ཨི་ནཱ་མོང་གོ་ལི་ཡ་རེད་དེ་འདྲའི་གི་རྒྱལ་ཁབ་མང་པོ་བརྗོད་དུས་ཙམ་ལ་ཡ། རྒྱལ་ཁབ་བདུན་བདུན་ནང་ལོགས་ལ་ཡ་མི་སེར་མང་པོ་ཞིག་ལ་ཡ་ད་འདོད་པ་མེད་བཞིན་དུ་ད་རྒྱ་ནག་དམར་གཞུང་དབུ་བརྙེས་ཕྱིན་ལོ་བདུན་ཅུ་དོན་བཞི་གི་དགའ་སྟོན་འདི་ཁོ་རང་སྲུང་བརྩི་ཞུ་བཅུག་གི་ཡོད། ད་འདི་འདྲའི་གི་དུས་ཚོད་ཅིག་སླེབས་དུས་ཙམ་ལ་ཡ་ངས་གི་ད་ད་རིང་གི་ཉིན་མོ་འདི་ང་རང་ཚོའི་གི་ད་རྒྱལ་རབས་རྒྱ་ནག་གི་ཉིན་ད་ལོ་རྒྱུས་ནང་ལོགས་ལ་ཡ། རེད་ད་ད་ད་ག་ནང་བཞིན་གི་ང་རང་ཚོའི་ལོ་རྒྱུས་ནང་ལོགས་ལ་ཡ་ད་ཅིག་གི། Black History ལོར་ལ།

ཟླ་བ་གསུམ་པའི་ཚེས་བཅུ་ཉིན་བོད་ས་ཡོངས་རྫོགས་རྒྱ་མིས་བཙན་འཛུལ་དྲག་གནོན་བྱས་ཏེ། ད་ཆ་ལོ་ངོ་དྲུག་ཅུ་རེ་བཞི་འགྲོ་གི་ཡོད་པ་རེད། རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་ལྕམ Dianne Feinstein མཆོག་དགོངས་པ་རྫོགས་པར་ཐུགས་འཚབ་དང་བཅས་དམ་པ་དེའི་བོད་དོན་ཐོག་མཛད་རྗེས་ལ་བཀའ་དྲིན་རྗེས་དྲན་ཞུས་འདུག་དེ་ཡང་འདི་ག། རྒྱལ་ས Washington དུ་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཕྱི་ཟླ་དགུ་པའི་ཚེས་ཉེར་དགུར་འཁོད་པའི་སྤྱི་བསྒྲགས་ནང། ཉིན་མོ་དེར California། མངའ་སྡེའི་ནང་དགོངས་པ་རྫོགས་པའི་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་ལྕམ Dianne Feinstein མཆོག་གིས་ཨ་རིའི་གཞུང་དམངས་གཉིས་ཐོག་ལོ་ངོ་བཅུ་ཕྲག་ཁ་ཤས་རིང་ཐོག་མར་གྲོང་ཁྱེར་སྤྱི་ཁྱབ་པ་དང་དེ་ནས་རིམ་བཞིན་གྲོས་ཚོགས་ནང་འཐུས་མིའི་ངོ་བོའི་ཐོག་ནས་ཕྱག་ལས་གནང་བའི་མཛད་རྗེས་ལ་བསྔགས་བརྗོད་ཞུས་ཡོད་པ་རེད། ལྷག་པར་དུ་དམ་པ་ཁོང་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གུས་བརྩི་ཆེན་པོ་ཞུ་མཁན་དང་ཐུགས་འདྲིས་ཆེན་པོ་ཡོད་མཁན་ཞིག་ཡིན་ལ་བོད་ཀྱི་བདེན་མཐའ་གསལ་ཐབས་སུ་ཁོང་གིས་རྒྱུན་རིང་ནས་གྲོས་ཚོགས་ནང་བོད་དོན་གླེང་སློང་དང་གྲོས་འཆར་སོགས་ལ་རྒྱབ་སྐྱོར་གནང་མཁན་དམིགས་བསལ་དེ་སྔ་ཐོག་མར་ཨ་མི་རི་ཀའི་གྲོས་ཚོགས་ནང Tibet Policy Act འམ་བོད་དོན་རྒྱབ་སྐྱོར་གྱི་སྲིད་བྱུས་ཞེས་པའི་གྲོས་འཆར་བཏོན་གནང་མཁན་གཙོ་བོའི་གྲས་ཤིག་ཡིན་པ་དེ་བརྒྱུད་ནས་འདས་པའི་ལོ་ངོ་བཅུ་ཕྲག་གཉིས་ཙམ་རིང་ཨ་མི་རི་ཀའི་གྲོས་ཚོགས་ནས་བོད་ཕྱི་ནང་གཉིས་སུ་ཆོས་དང་རིག་གཞུང་སྲུང་སྐྱོབ་ཆེད་མཐུན་འགྱུར་རོགས་རམ་ཧ་ཅང་འབོར་ཆེན་གནང་ཡོད་པ་བཅས་ལུང་འདྲེན་གནང་འདུག། ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་ནས། དམ་པ་ཁོང་དང་ཁོང་གི་སྐུ་ཟླ་འདས་པོ་སྐུ་ཞབས Richard Blum རྣམ་གཉིས་ནི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་འབྲེལ་བ་ཆེན་པོ་ཡོད་མཁན་ཞིག་དང་རྒྱུན་དུ་རྒྱབ་སྐྱོར་གནང་མཁན་ཞིག་ཡིན་པས་དམ་པ་དེ་ཉིད་དགོངས་པ་རྫོགས་པ་དེས་ང་ཚོ། བོད་མི་ཚོའི་གྲོགས་པོ་ཡག་པོ་ཞིག་མེད་པ་ཆགས་སོང་ཞེས་སྤྱི་ཁྱབ་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་ནས་དགོངས་ཚུལ་བཏོན་གནང་འདུག་དེ་དང་ཕྱོགས་མཚུངས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་སྤྱི་ཁྱབ་འགན་འཛིན་དམ་པ་བཀའ་ཟུར་རྒྱ་རི་རིན་པོ་ཆེ་དང། སྟངས་ཞལ་རྣམ་གཉིས་འབྲེལ་བའི་སྐོར་ཡང་བཀོད་གནང་ནས་གང་ལྟར་དམ་པ་ཁོང་ནི་བོད་ཀྱི་ལོ་རྒྱུས་ནང་བཀོད་འོས་པའི་སྐྱེས་བུ་ཞིག་ཡིན་ལ་ང་ཚོས་ཁོང་གི་བཀའ་དྲིན་ནམ་ཡང་བརྗེད་ཐབས་མེད་ཅེས་བཀོད་གནང་འདུག།
Dianne Feinstein མཆོག་དགོངས་པ་རྫོགས་པར་ཨ་མི་རི་ཀའི་ནང་ལ་གནས་སྡོད་གནང་མཁན་བོད་མི་ཚོས་མྱ་ངན་དང་སྨོན་ལམ་གསུང་འདོན་གནང་བཞག་དེ་ཡང་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ལས་ཁང་ནས་སྤེལ་བའི་གནས་ཚུལ་ནང་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་ལྕམ་སྐུ Dianne Feinstein མཆོག་རེས་གཟའ་ཕུར་བུའི་ཉིན་དགུང་གྲངས་དགུ་བཅུར་ཕེབས་པའི་ཐོག་སྐུ་ཚེའི་འཕེན་པ་རྫོགས་ཡོད་པ་དང། ཁོང་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་པར་རྒྱབ་སྐྱོར་ཤུགས་ཆེ་ཞུ་མཁན་ཞིག་དང། བོད་དང་བོད་མིའི་རྩ་དོན་ལ་ཕན་ཐོགས་ཤུགས་ཆེ་གནང་མཁན་གྱི་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་ཞིག་ཡིན་སྟབས། ཁོང་སྐུ་ཚེ་མ་ཟིན་པའི་ཡིད་སྐྱོའི་གནས་ཚུལ་ཐོས་མ་ཐག་བོད་མི་རྣམས་ལ་བློ་ཕམ་དང་འབྲེལ་རང་རང་སོ་སོའི་སྒེར་གྱི་སྤྱི་ཚོགས་དྲ་རྒྱའི་ཐོག་ནས་རྣམ་པ་འདྲ་མིན་གྱི་ཐོག་ནས་ཁོང་ལ་མྱ་ངན་ཞུ་བཞིན་ཡོད་འདུག། བྱང་ཀེ་ལི་ཕོར་ནི་ཡའི་བོད་རིགས་སྤྱི་མཐུན་ཚོགས་པས་བོད་ཀྱི་གྲོགས་པོ་ཞིག་མེད་པར་གྱུར་པའི་ཡིད་སྐྱོའི་གནས་ཚུལ་ཐོས་མ་ཐག་རེས་གཟའ་པ་སངས་ཉིན་སྤྱི་མཐུན་ཚོགས་པའི་ཚོགས་ཁང་ནང་དམ་པ་ཁོང་གི་ཆེད་དུ་བོད་ལུགས་ལྟར་མཆོད་འབུལ་སྨོན་ལམ་གསུང་འདོན་གནང་སྟེ་དམ་པ་ཁོང་གི་སྐུ་ཚེའི་འཕེན་པ་རྫོགས་པར་མྱ་ངན་དང་ཤུལ་ལུས་ནང་མི་རྣམས་ལ་ཐུགས་གསོ་གནང་བཞག། དེ་བཞིན་ནིའུ་ཡོག་དང་ནིའུ་ཇར་སིའི་སྤྱི་མཐུན་ཚོགས་པས་ཀྱང་རེས་གཟའ་ཉི་མའི་གུང་གསེང་དུས་ཚོད་དང་སྟབས་བསྟུན་ནས་ཁོང་སྐུ་ཚེ་མ་ཟིན་པར་མྱ་ངན་དང་ཤུལ་ལུས་ནང་མི་རྣམས་ལ་ཐུགས་གསོ་མཚོན་ཆེད་སྨོན་ལམ་གསུང་རྒྱུའི་གསལ་བསྒྲགས་གནང་འདུག་ལ། ནིའུ་ཡོག་དང་ནིའུ་ཇར་ཟིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ཀྱིས། ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་དམ་པ་ཁོང་ནི་སྐུ་ཚེ་ཧྲིལ་པོར་བོད་དོན་འཐབ་རྩོད་ལ་འགྱུར་བ་མེད་པར་རྒྱབ་སྐྱོར་ཤུགས་ཆེ་གནང་མཁན་ཞིག་ཡིན་པ་དང། ལྷག་པར་དུ་བོད་དོན་དང་འབྲེལ་བའི་འགག་རྩའི་དུས་སུ་ག་དུས་ཡིན་རུང་ནུས་པ་བཏོན་མཁན་ཞིག་ཡིན་སྟབས་ཁོང་དགོངས་པ་རྫོགས་པ་ནི་བོད་དོན་འཐབ་རྩོད་ཀྱི་ངོས་ནས་བཤད་པ་ཡིན་ན་གྱོང་གུན་ཆེན་པོ་ཞིག་ཡིན་པ་དང་བོད་མི་ཚོས་ཁོང་གི་ཆེད་དུ་ནང་པའི་ཆོས་ལུགས་ལྟར་སྨོན་ལམ་གསུང་རྒྱུ་ནི་གལ་ཆེན་པོ་དང་དགོས་ངེས་ཤིག་ཡིན་པར་ངོས་འཛིན་ཞུ་གི་ཡོད་ཅེས་གསུངས་བཞག། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བཅས་ནས་རེས་གཟའ་སྤེན་པའི་ཉིན་ལྕམ་སྐུ Dianne Feinstein མཆོག་སྐུ་ཚེའི་འཕེན་པ་རྫོགས་པར་ཐུགས་གསོ་གནང་ཡོད་པ་རེད། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་མཆོག་གིས་རྒྱ་ནག་རྒྱལ་སྟོན་ཉིན་མོར་འཚམས་འདྲི་དང་ཡུལ་གཉིས་བར་ཐུན་མོང་གི་གནད་དོན་ལ་གདོང་ལེན་བྱེད་རྒྱུ་ཡིན་ཞེས་གསུངས་ཡོད་འདུག་དེ་རིང་ཕྱི་ཟླ་བཅུ་པའི་ཚེས་གཅིག་ཉིན་མོ་འདི་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་འགོ་བཙུགས་ནས་ལོ་ངོ་བདུན་ཅུ་དོན་ལྔ་འཁོར་བའི་དུས་ཚིགས་སམ་རྒྱལ་སྟོན་ཉིན་མོ་སྲུང་བརྩི་ཞུ་གི་ཡོད་པ་ལྟར་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་མཆོག་གིས་འཚམས་འཕྲིན་སྤྱི་བསྒྲགས་ཤིག་སྤེལ་གནང་ཡོད་པ་དེའི་ནང། ཉིན་མོ་འདིར་རྒྱ་ནག་མི་དམངས་དང་རྒྱལ་ཁབ་གཉིས་བདེ་སྐྱིད་དང་ཞི་བདེ་ལྡན་པ་ཞིག་ཡོང་བའི་སྨོན་འདུན་དང་འཚམས་འདྲི་ཡོད་ལ། ཨ་མེ་རི་ཀའི་ངོས་ནས་རྒྱ་ནག་མཉམ་ཐུན་མོང་གི་ཐོག་ནས་གདོང་ལེན་བྱེད་དགོས་པའི་གནད་དོན་རྣམས་མཉམ་འབྲེལ་གྱིས་གདོང་ལེན་བྱེད་རྒྱུའི་ཆོད་སེམས་བརྟན་པོ་ཡོད་ཅེས་གསུངས་ཏེ་དཔེ་མཚོན་ལྟ་བུར་རྒྱལ་སྤྱིའི་ཐད་བློ་འཚབ་ཆེན་པོ་གདོང་ལངས་བྱེད་དགོས་པའི་གནས་ཚུལ་གནམ་གཤིས་འགྱུར་ལྡོག་དང་འཕྲོད་བསྟེན་དཔལ་འབྱོར་ཡར་རྒྱས་གཏོང་ཐབས་བདེ་འཇགས་སྲུང་སྐྱོབ་སོགས་ལུང་འདྲེན་གནང་ཡོད་འདུག་ལ་དཀའ་ངལ་དེ་དག་སེལ་ཐབས་སུ་ཉེ་བའི་ཆར་ཕྱོགས་གཉིས་ཀའི་ཆེས་མཐོའི་འབྲེལ་ཡོད་དཔོན་རིགས་མཇལ་འཕྲད་གནང་ཡོད་རེད་ཅེས་ཀྱང་གསུངས་འདུག་ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་བཀོད་པ་ལྟར་ན་ལོ་འདིའི་ནང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་དང་དཔལ་འབྱོར་དྲུང་ཆེ་དེ་ག་ནང་བཞིན་སྲིད་འཛིན་ལས་ཁུངས་ཀྱི་ཁོར་ཡུག་ལས་དོན་ཚན་པའི་སྤྱི་ཁྱབ་ཇོན་ཀེ་རི་བཅས་རྒྱ་ནག་ལ་འཚམས་གཟིགས་ཕེབས་ཡོད་པ་དང་འདས་པའི་ཕྱི་ཟླ་དགུ་པའི་ནང་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ཏུ་ཚོགས་འདུའི་ཞོར་དུ་རྒྱ་ནག་སྲིད་འཛིན་གཞོན་པ་དང་ཨ་རིའི་ཕྱི་སྲིད་དྲུང་ཆེ་མཇལ་འཕྲད་གནང་ཡོད་པ་སོགས་ཆེས་མཐོའི་དཔོན་རིགས་ཚོའི་མཇལ་འཕྲད་གནང་ཡོད་ཀྱང་ཡུལ་གཉིས་བར་མི་མཐུན་པའི་གནས་ཚུལ་རིམ་པ་བྱུང་བའི་རྗེས་སྲིད་འཛིན་རྣམ་གཉིས་སྔ་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་ཨིན་རྡོ་ནེ་ཤི་ཡའི་ནང་ཡར་ཐོན་ཅན་གྱི་རྒྱལ་ཁབ་ཉི་ཤུའི་ཚོགས་འདུའི་སྐབས་མཇལ་འཕྲད་གནང་བ་ནས་བཟུང་ད་བར་མཇལ་འཕྲད་གནང་མེད་པའི་སྐོར་ཡང་བཀོད་འདུག། བལ་ཡུལ་གྱི་སྲིད་བློན་པུཤ་པ་ཀ་མལ་དཱ་ཧལ་མཆོག་ཁོང་རྒྱ་ནག་ཏུ་ཕེབས་ནས་རྒྱ་ནག་གི་དབུ་ཁྲིད་རྣམས་དང་མཇལ་འཕྲད་གནང་ནས་ཡུལ་གྲུ་གཉིས་ཀྱི་འབྲེལ་བ་དེ་སྔར་ལས་ལྷག་པ་བཟང་བ་དང་ཕན་ཚུན་ཡིད་ཆེས་ཀྱི་ཁོར་ཡུག་བཟང་དུ་ཕྱིན་ཡོད་པ་བརྗོད་བཞག་དེ་ཡང་རེ་གཟའ་སྤེན་པའི་ཉིན་སྲིད་བློན་དཱ་ཧལ་མཆོག་གིས་རྒྱ་ནག་གི་གཟིགས་སྐོར་གྲུབ་ནས་རྒྱལ་ས་ཀཱ་ཏ་མཱན་ཏུ་གྱི་གནམ་ཐང་དུ་འབྱོར་མ་ཐག་གསར་འགོད་ལྷན་ཚོགས་ཐོག་ཁོང་རྒྱ་ནག་ཏུ་བཞུགས་ཡུན་རིང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་སྲིད་བློན་ལི་ཆིང་རྣམ་གཉིས་ཀྱི་ཐུག་འཕྲད་ཀྱིས་ཁྱིམ་མཚེས་རྒྱལ་ཁབ་གཉིས་ཀྱི་མཐུན་འབྲེལ་དེ་མཐོ་ཚད་གསར་པ་ཞིག་བཟོ་ཐུབ་པ་བྱུང་ཡོད་ལུགས་བཤད་བཞག་དེ་བཞིན་རྒྱ་ནག་གི་སྲིད་འཛིན་དང་སྲིད་བློན་རྣམ་གཉིས་ཀྱིས་དེ་སྔ་རྒྱ་ནག་དང་བལ་ཡུལ་བར་བཞག་པའི་གྲོས་མཐུན་རྣམས་དངོས་སུ་ལག་ལེན་གནང་རྒྱུའི་ཁས་ལེན་གནང་བའི་ཐོག Covid བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་སྐབས་སྒོ་བརྒྱབ་པའི་ཡུལ་གྲུ་གཉིས་ཀྱི་ཚོང་ལམ་རྣམས་རིམ་པས་སྒོ་ཕྱེ་རྒྱུའི་ཁས་ལེན་གནང་བྱུང་ཞེས་བཤད་བཞག། ཡང་སྲིད་བློན་པུཤ་པ་ཀ་མལ་དཱ་ཧལ་མཆོག་གིས། སྤོག་ར་རྒྱལ་སྤྱིའི་གནམ་ཐང་ལ་གྲ་སྒྲིག་གི་ལས་དོན་མཇུག་སྒྲིལ་བྱུང་མཚམས། བལ་ཡུལ་སྤོག་ར་ནས་ཁྲེང་ཏུའུ་བར་ཐད་ཀར་གནམ་གྲུ་ཕར་འགྲོ་ཚུར་འོང་བྱ་རྒྱུར་ཡང་མོས་མཐུན་བྱུང་ཡོད་པ་དང། དེ་བཞིན་བལ་ཡུལ། ཡར་རྒྱས་ཀྱི་ལས་གཞི་མང་པོ་ཞིག་གི་ཐོག་རྒྱ་ནག་གིས་མཐུན་འགྱུར་བྱ་རྒྱུར་འབད་བརྩོན་གནང་གི་ཡོད་པའི་སྐོར་བཤད་བཞག། ཡང་སྲིད་བློན་མཆོག་དང་ལྷན་བཅར་ཞུ་མཁན་བལ་ཡུལ་གྱི་ཕྱི་འབྲེལ་བློན་ཆེན་ནཱ་ར་ཡན་པར་ཀཱཤ་སུད་ཡིས་ཐེངས་འདིའི་སྲིད་བློན་མཆོག་གི་རྒྱ་ནག་གི་གཟིགས་སྐོར་དེ་བཞིན་ཕྱི་འབྲེལ་སྲིད་ཇུས་དང་དཔལ་འབྱོར་གང་ཅིའི་ཐོག་ནས་ཧ་ཅང་ལམ་ལྷོངས་ཆེན་པོ་བྱུང་ཡོད་པ་བརྗོད་བཞག་དེ་བཞིན་ཁོང་གིས་ཕྱོགས་གཉིས་ཀྱི་དབར་གལ་ཆེའི་གྲོས་མཐུན་མང་པོ་ཞིག་འཇོག་ཐུབ་པ་བྱུང་ཡོད་པ་དང་དེ་ཚོ་ནི་བལ་ཡུལ་གྱི་ཁེ་ཕན་དང་དཔལ་འབྱོར་ཡར་རྒྱས་ཀྱི་ཆེད་དུ་གལ་གནད་ཆེན་པོ་ཡིན་པ་བཤད་བཞག། ཡང་བལ་བོའི་སྲིད་བློན་རྒྱ་ནག་ལ་གཞུང་འབྲེལ་ཕྱོགས་བསྐྱོད་དུ་ཕེབས་པ་དང་མཚུངས་རྒྱ་བལ་གཉིས་ཀྱི་ཟུང་འབྲེལ་བསྒྲགས་གཏམ་ཞིག་སྤེལ་བའི་ནང། བོད་དང་བོད་མིའི་རྩ་དོན་ནི་རྒྱ་ནག་གི་ནང་སྲིད་ཀྱི་གནད་དོན་ཞིག་རེད་ཅེས་བལ་བོའི་གཞུང་གིས་བསྐྱར་དུ་ནན་བཤད་བྱས་པ་དེས་བལ་ཡུལ་ས་ཐོག་ཏུ་རྒྱ་ནག་དང་ཁ་བྲལ་གྱི་ལས་འགུལ་རིགས་སྤེལ་མི་ཆོག་པའི་ཁས་ལེན་བྱས་འདུག། རྒྱ་ནག་གིས་ཨ་མི་རི་ཀར་རྫུན་ཤོད་མཁན་གྱི་རྒྱལ་པོ་ལྟ་བུ་རེད་ཅེས་སྐྱོན་བརྗོད་བྱས་འདུག་བདུན་ཕྲག་འདིའི་གཟའ་ཕུར་བུའི་ཉིན་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ནས་སྙན་ཐོ་ཞིག་བཏོན་ཡོད་པ་དེའི་ནང་རྒྱ་ནག་གིས་གནས་ཚུལ་རྣམས་སྟངས་འཛིན་བྱས་པ་དང་གྲངས་ཐོ་རྫུན་བཟོ་བྱས་པ་དེ་ག་ནང་བཞིན་ཕྱིའི་རྒྱལ་ཁབ་ཀྱི་གསར་འགྱུར་ཁག་ལ་དངུལ་དངོས་སྤྲད་དེ་ཁ་བསྒྱུར་བྱས་པ་སོགས་ཀྱི་ལམ་ནས་རྒྱལ་སྤྱིའི་བརྒྱུད་ལམ་ཁག་ཐོག་གཡོ་བྱུས་ཀྱི་སྲིད་བྱུས་འཛིན་པ་དང་དེ་དག་བརྒྱུད་ནས་ལོ་ལྟར་ཌོ་ལར་ཐེར་འབུམ་མང་པོ་བཟོ་གི་ཡོད་ཅེས་བཀོད་ནས་གང་ལྟར་རྒྱ་ནག་གི་ངོས་ནས་འཛམ་གླིང་ལ་མགོ་སྐོར་བསླུ་བྲིད་བྱེད་ཀྱི་ཡོད་ལུགས་གསུངས་འདུག་འོན་ཀྱང་ཁ་སང་གཟའ་སྤེན་པའི་ཉིན་རྒྱ་ནག་ཕྱི་སྲིད་ལས་ཁུངས་ནས་གོང་ཞུས་སྙན་ཐོ་དེར་དགག་ལན་གྱི་ཚུལ་དུ་སྤྱི་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ནས་སྙན་ཐོ་བཏོན་པ་དེའི་ནང་གི་གནས་ཚུལ་བཀོད་པ་དེ་དག་ཁུངས་ལྡན་མ་ཡིན་པ་དང་དེས་དམག་འཐབ་ཀྱི་བསམ་བློའི་ཐོག་ནས་ཚུར་རྒོལ་བྱས་པ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད། གཞི་ནས་ཨ་མི་རི་ཀ་ནི་འཛམ་གླིང་ནང་ནས་རྫུན་ཤོད་མཁན་གྱི་རྒྱལ་པོ་ལྟ་བུ་ཞིག་རེད་ཅེས་ཚུར་སྐྱོན་བརྗོད་བྱས་ཡོད་འདུག། སྤྱི་བཏང་འདས་པའི་ལོ་ཤས་ནས་བཟུང་རྒྱ་ནག་གཞུང་གིས་རྒྱལ་ཁབ་ཀྱི་ཆེ་མཐོང་ཡག་ཏུ་གཏོང་རྒྱུའི་ཆེད་རྒྱལ་སྤྱིའི་ཁྱོན་ཡོངས་སུ་རྒྱལ་ཁབ་ཀྱི་སྟངས་འཛིན་ཡོད་པའི་གསར་འགྱུར་ལས་ཁུངས་སུ་རྣམ་པ་དང་མིང་འདྲ་མིན་གྱི་ཐོག་ནས་ཆེད་འཛུགས་བྱས་ཡོད་པའི་ཐད་རྙོག་དྲ་དང་གླེང་སློང་ཡོང་བཞིན་ཡོད་པ་རེད། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་འཚོགས་མ་ཐུབ་པའི་གནས་སྟངས་དང་འབྲེལ། བོད་མི་གཞོན་སྐྱེས་ཚོར་བསམ་ཚུལ་ཅི་ཡོད་ཀྱི་ཐོག་མཐོ་སློབ་འགྲིམ་བཞིན་པའི་བོད་རིགས་གཞོན་སྐྱེས་བཞི་དང་ལྷན་དུ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་བཞི་པའི་སྐབས་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་ཀྱིས་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལ་རྒྱ་ནག་གི་གསང་ཉུལ་དང་འབྲེལ་བ་ཡོད་ཚུལ་བརྗོད་དེ། སྤྱི་འཐུས་ནང་ཁུལ་བར་གླེང་སློང་རིམ་པ་བྱུང་བའི་རྗེས་འབྲས་སུ་ད་ལྟའི་ཆར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་ཚོགས་མ་ཐུབ་པའི་གནས་སུ་གྱུར་ཡོད་པ་རེད། གནད་དོན་དེ་དང་འབྲེལ་བའི་ཐོག་ནས་ད་ལྟའི་བོད་མི་མང་སྤྱི་འཐུས་གྲོས་ཚོགས་ལ་གཞོན་སྐྱེས་ཚོའི་ལྟ་ཚུལ་ཞེས་པའི་བརྗོད་གཞིའི་ཐོག་ལ་ཡང་མཐོ་སློབ་འགྲིམ་བཞིན་པའི་གཞོན་སྐྱེས་བཞི་དང་ལྷན་དུ་གླེང་མོལ་ཞུས་པ་ཡིན། ཨ་ནི་ངའི་གཡས་ལ་བཞུགས་པའི་དང་པོ་དེ་བསྟན་འཛིན་རྣམ་དགའ་ལགས་རེད། ཨ་ནི། གཉིས་པ་དེ་ཚེ་རིང་རྣམ་རྒྱལ་ལགས་རེད། གསུམ་པ་དེ་བསྟན་འཛིན་ཆོས་དབྱངས་ལགས། ཨ་ནི། བཞི་པ་དེ་ཚེ་རིང་བཀྲ་ཤིས་ལགས་རེད། རྣམ་པ་བཞི་ང་ཚོའི་སྡེ་ཚན་དེ་ནང་དུ་ཡང་ཕེབས་རྗེས

བོད་ཕྱི་ནང་གཉིས་ཀྱི་བོད་མི་ཚོ་གི་ཚབ་བྱེད་ཐུབ་ཡག་གི་ནུས་པ་རེ་འདུག། དེ་ཕྱི་ལས་ཨ་ནང་གོ་བབ་གནང་བ་དེ་ཚོས་ན། ཨ་འདས་ཉིད་ཀྱིས་ང་རང་སྔོན་བསམ་ཚུལ་དུ་ཞུ་བས་ན་ད་ལྟ་ང་ཚོ་སྤྱི་འཐུས་དེ་འོས་འདེམས་བྱས། སྤྱི་འཐུས་དེ་ང་ཚོ་མི་མང་གི་སྐུ་ཚབ་ཞིག་ཡིན་པའི་ཆ་ནས་ཨ་ནི་དེ་ང་ཚོ་ད་ལྟ་བཙན་བྱོལ་བཙན་བྱོལ་ནང་གི་བོད་མི་གཅིག་པུ་མ་རེད་དེ་ང་ཚོ་ད་བོད་ནང་དུ་ཡོད་པའི་བོད་མི་གང་ཟག་གིས་ད་ང་ཚོ་བཙན་བྱོལ་ནང་ཡོད། སྤྱི་འཐུས་ཡོད་པ་དེ་ལ་ང་ཚོ་རེ་བ་དང་གཅིག། རེ་བ་དང་ཡིད་ཆེས་དང་བློ་ཞིག་སྐྱེས་ནས་བསྡད་ཡོད། དེ་ལ་ང་ཚོའི་སྤྱི་འཐུས་ནང། སྤྱི་འཐུས་ནང་ཁུལ་ཁོ་རང་ཚོ་མ་འཆམ་པ་ཞིག་བྱུང་བ་ཡིན་ན། ནང་ཁུལ་ལ་ཅིག་མ་འགྲིག་པ་དེ་འདྲ་བྱུང་བ་ཡིན་ན་ད་ང་ཚོ། ནང་ཁུལ་ལ་ང་ཚོ་བོད་མི་བོད་མི་ཞིག་ན་ནང་ཁུལ་ལ་མ་འཆམ་པ་བྱུང་ན་ཕྱིས་ང་ཚོ་ཁ་གཏད་དེ། རྒྱ་ནག་ད་ང་ཚོ་རི་བྷ་བོ་ཁ་གཏད་རྒྱ་མི་ཆགས་ཡོད་རེད། ཨ་ནི་ཁ་གཏད་བཅག་པ་དེ་ང་ཚོ་ཁག་པོ་མཐོང་མཐོང། ཨ་ནི་དཔེར་ན་ང་ཚོ་ད་བོད་ཀྱི་གཏམ་དཔེ་ལ་ཡིན་ན། ཁ་ནང་གི་རྨ་དེ་ཁ་ནང་རང་གསོ་དགོས་ཡོད་པ་ནང་བཞིན། ད་དེ་འདྲ་ཞིག་ཏུ་ང་ཚོ་ད། ནང་ཁུལ་རང་གསོ་དགོས་པ་དེ་ང་གལ་ཆེན་པོ་ཞིག་མཐོང་གི་འདུག། ལགས་སོ། ཁྱེད་རྣམ་གཉིས་ལའང་དྲི་བ་གཅིག་མཚུངས་ཡིན། ད་ལྟའི་བོད་མི་མང་སྤྱི་འཐུས་བཞི་བཅུ་ཞེ་ལྔ་དེ་གི་བོད་ཕྱི་ནང་གཉིས་ཀྱི་བོད་མི་ཚོ་གི་ཚབ་བྱེད་ཡ་ཡི་ད་ནུས་པ་དང་བོད་མི་ཚང་མ་མཉམ་དུ་ཁྲིད་ཡ་ཡི་ནུས་པ་དེ་མཐོང་དུས་ཁྱེད་རང་གི། དང་པོ་དེ་ལ་བློ་བཟང་རྒན་ལགས་ལ་ང་ཚོ་གོ་སྐབས་དེ་གནང་བ་ཐུགས་རྗེ་ཆེ། ད་དེ། ངའི་ངོས་ནས་ག་རེ་མཐོང་གི་ལབ་ཡིན་ན་ད་སྤྱི་འཐུས་རྣམ་པ་ལྷན་རྒྱས་ད་བོད་ནང་ལ་རང་དབང་ཡོད་མ་རེད་བྱས་ཙང་ད་ང་ཚོ་བཙན་བྱོལ་ནང་ལ་ཡང་མི་ད་འབུམ་གཅིག་ཙམ་གྱི་ད་གཅིག་ལྷག་ཙམ་གྱིས་འོས་བསྡུ་བླུགས་བྱས་ཨ་ནི་ཁོང་རྣམ་པ་ད་འོས་འདེམས་བྱུང་ཡོད་རེད་བྱུང་དུས་ད་ཁོ་རང་ཚོ་ཡག་ནས་སྡུག་ནས་ད་ཁོ་རང་ཚོ་ཡག་པོ་བྱེད་ནས་མ་བྱེད་ནས་དེ་བོད་མི། ད་ས་ཡ་དྲུག་གི་སྐུ་ཚབ་ཅིག་ཆགས་ཀྱི་ཡོད་རེད་བྱས་ཙང་དེ་ལ་ཐུགས་འགན་བཞེས་བྱས་ད་ལྟ་ང་ཚོ་གི་ད་གྲོས་ཚོགས་འདི་ད་གྲོས་ཚོགས་ད་དེ་ན་གནས་སྟངས་གལ་ཆེ་ཤོས་འདི་གྲོས་ཚོགས་ཚོགས་མ་ཐུབ་མ་ཐུབ་ཀྱི་སྐད་ཆ་རེད་པ། ད་དེ་གྲོས་ཚོགས་ཚོགས་ཐུབ་མ་ཐུབ་ལབ་ཡ་དེ་དེ་ཐོག་ལ་ཡ་དགོངས་པ་བཞེས་དེ་གལ་ཆེན་པོ་ཞེ་པོ་ཞིག་མཐོང་གི་འདུག་གང་ཡིན་ཞུ་བ་ཡིན་ན་ད་གྲོས་ཚོགས་འདི་འདི་ཚོགས་ཡ་དེ་ལོ་གཅིག་གི་ད་སྤྱི་འཐུས་རྣམ་པ་ལྷན་རྒྱས་ཡིན་ཡིན་པ་ཡིན་ན་ལས་ལས་ཨ་ནི། བཀའ་ཤག་ཡིན་པ་ཡིན་ནའི་རེད། རྣམ་པ་ལྷན་རྒྱས་ཀྱིས་ད་ད་ལྟ་བར་དུ་ལོ་གཅིག་ནང་ལ་ཡ་ལས་ཀ་ག་ཚོད་བྱས་ཡོད་མེད། དེ་ལས་བསྡོམས་བྱེད་ཡ་གི་དུས་ཚོད་ཅིག་རེད་པ། དེ་ད་ལྟ་འདི་འདྲ་བྱས་གནས་སྟངས་སྒུལ་བཤིག་འཁྱར་སྡོད་ཡོད་ན་བས་བློ་ཕམ་རེད་བསམ་གི་འདུག་ར། ད་གཟོད་བྱོས་ཡ་ན་དེ་ཐོག་ལ་དགོངས་ཚུལ་ག་རེ་ཡོད། ད་དེང་སང་སྤྱི་འཐུས་སྤྱི་འཐུས་ཚོའི་གྲོས་ཚོགས་ནང་ལ་ཏོག་ཙམ་བལྟས་པ་ཡིན་ན། ཏོག་ཙམ་དཀའ་ལས་ཁག་པོ་འདྲ་པོ་ཞིག་ཆགས་ཤག་ཏོག་ཙམ་ཕྱོགས་ཁག་ཨ་ནི་ཡིན་ད། ཕྱོགས་གཏོགས་གཉིས་དང་དཀར་ནག་གི་དབྱེ་བ་མང་པོ་ཅིག་ཡོད་པ་འདྲ་བས་སུས་སུས་ཀྱང་མཐོང་རྒྱུ་དེ་དེ་ཁག་པོ་འདྲ་ཞིག་འདུག་བསམ་གྱི་འདུག་མཚམས་མཚམས། ལགས་སོ། ཚིག་འདྲ་ཞིག་ལ། ཇོ་ཅི་ཙུང། ལགས་སོ། གོ་སྐབས་གནང་བ་དེ་བཀའ་དྲིན་ཆེ་ཞུ་ཡ་དང། ད་ང་རང་གཞོན་སྐྱེས་ཅིག་ཡིན་པའི་ཆ་ནས་ཨ་ནི་དེ་ལ་ལྟ་ཚུལ་ག་འདྲེ་འདྲ་མཐོང་གི་འདུག་ལབ་ན་ལ། ད་ང་ཚོ་ག་རེ་སྤྱི་འཐུས་རྣམ་པ་ཚོ་ཨ་ནི་བོད་གཞིས་བྱེས་གཉིས་ཀྱི་ད་སྐུ་ཚབ་ལབ་ནའི་རེད་དོན་ཚབ་འདྲ་དེ་ཆགས་ཡོད་རེད། བྱས་ཙང་ཨ་ནི་ང་ཚོ། སྤྱི་འཐུས་རྣམ་པ་ཚོ་གི་ད་ལྟའི་གནས་སྟངས་དེ་ལ་བལྟས་པ་ཡིན་ན་ད་ལྟ་གྲོས་ཚོགས་ཚོགས་མ་ཐུབ་པའི་དཀའ་ངལ་རེད་ཨ་ནི་སོ་སོ་སྒེར་གྱི་དཀའ་ངལ་གྱི་དོན་དག་ལ་ཨ་ནི་དམངས་ཀྱི་བདེ་སྡུག་ལ་ཅིག་ཕོག་ཐུག་ཆེན་པོ་འགྲོ་འགྲོ་བ་དེ་སྐྱོ་པོ་མཐོང་གི་འདུག་ར། བྱས་ཙང་དེ་འདྲ་ཡིན་དུས་ཙམ་པ་ང་ཚོ་བོད་གཞིས་བྱེས་གཉིས་ལ་ཡོད་རྒྱུ་གི་གཞོན་སྐྱེས་རེད་མི་མང་ཚང་མའི་གི་རེ་བ་ནང་ལོགས་ལ་དེ་འདྲ་ཅིག་བྱེད་ཀྱི་རེད་བསམ་པའི་གི་བསམ་པའི་ཡུལ་ནང་མེད་བསམ་གི་འདུག་ར་དེ་དང་མཉམ་དུ་བྱས་ན་གོང་ས་སྐྱབས་མགོན་རིན་པོ་ཆེ་གི་རྟག་ཏུ་བཀའ་སློབ་གནང་བསྡད་ཀྱི་ཡོད་རེད་ག་དུས་ནས་མཐུན་སྒྲིལ་བྱེད་དགོས་རེད་བོད་མི་ཚོ་རྡོག་རྩ་གཅིག་སྒྲིལ་བྱེད་དགོས་རེད་དེ་འདྲ་གསུངས་པ་ང་ཚོ་ད་བོད་གཞུང་གི་ལས་བྱེད་པ་ཞིག་ཡིན་པའི་ཆ་ནས་དེ་ཚོ་སྒང་ལ་འགན་བཞེས་དེ་གལ་ཆེན་པོ་རེད་དེ། དེ་ནས་གིས་སོ་སོའི་སྒང་ལ་གླེང་ཡོང་དུས་བསམ་པ་ཨ་ནི་ལས་དོན་དེ་འདྲའི་སྒང་ལ་འཐུས་ཤོར་འགྲོ་ཡི་འདུག་དེ་འདྲའི་འདྲ་ཞིག་བསམ་གི་འདུག་ར་ང་རང་གཞོན་སྐྱེས་ཅིག་ཡིན་པའི་ཆ་ནས་ཨ་ནི་དེ་འདྲའི་ལ་ཐུགས་ཁུར་བཞེས་བྱས་ཨ་ནི་དེ་འདྲ་ཨ་ནི་སྤྱི་འཐུས་གྲོས་ཚོགས་དེ་མྱུར་དུ་ཨ་ནི་ཚོགས་ཐུབ་ཡས་ཀྱི་ཨ་ནི་རེ་བ་དང་ཨ་ནི་དེ་འདྲའི་སྨོན་ལམ་འདྲ་ཞིག་རྒྱག་གི་ཡོད་ལགས། ལགས་སོ། ལགས་སོ། སྤྱི་འཐུས་ད་གྲོས་ཚོགས་ཚོགས་མ་ཐུབ་ཡས་དེ་ད་ད་ནི་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་མ་ཐུབ་ཡས་གནས་སྟངས་དེ་ད་ལྟ་གཅིག་པོ་མ་རེད་སྤྱི་འཐུས་ཚོས་དམ་འབུལ་ཞུས་པ་ནས་བྱས་དེ་འདྲ་ཐེངས་འགའ་ཤས་བྱུང་ཚར་ད་ལྟ་དམ་འབུལ་ཞུ་ཕྱོགས་དང་འབྲེལ་ནས་ད་གནས་ཚུལ་མང་པོ་ཞིག་གཙོ་བོ་ཐུག་ས་དེ་ཡིག་ཆ་ཨང་སུམ་ཅུ་སོ་དགུ་པ་གི་དེ་ནས་མར་སླེབས་ནས་བྱས་ཨེ་སླེབས་རོགས། དེ་འདྲ་སོང་ཙང་ད་ཡིག་ཆ་སུམ་ཅུ་སོ་དགུ་པ་དེ་སྒང་ལ་ཡ་སྐབས་བཅུ་དྲུག་པའི་སྤྱི་འཐུས་ཀྱི་ཞབས་བརྗོད་ཕྱག་རོགས་ཅིག་དེ་ལྷན་ཚོགས་ཀྱི་དེ་འདྲ་སོང་ཙང་ད་ལྟ་ད་གྲོས་ཚོགས་དེ་རིང་ཡང་གྲོས་ཚོགས་འཚོགས་མ་ཐུབ་པའི་རྒྱུ་མཚན་གཙོ་བོ་ཐུག་ས་དེ་ད་ངས་གོང་ལ་ཡང་ངོ་སྤྲོད་ཞུས་པ་ནང་བཞིན་རྒྱ་མིའི་གསང་ཉུལ་དང་འབྲེལ་བ་ཡོད་མེད་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་དེ་འདྲ་སོང་ཙང་དགེ་བཤེས་ད། སྤྱིར་བཏང་ཆ་ནས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་གང་ཟག་སྒེར་ཞིག་ཆགས་བསྡད་ཡོད་རེད། ཁོ་རང་གིས་གསུངས་ཡོད་རེད་ད། ག་རེ་ཟེར་ཆོས་བརྒྱུད་ཀྱི་སྤྱི་འཐུས་ཆགས་བསྡད་ཡོད་རེད། ཆོས་བརྒྱུད་དེ་ནང་རྙིང་ཤོས་ཆགས་བསྡད་ཡོད་རེད། དེའི་ནང་ལ་ཡང་ད་སྤྱི་འཐུས་རྒན་གྲས་ཆགས་བསྡད་ཡོད་རེད། ཁོ་རང་གིས་གསུངས་ཡག་ཅིག་ལ་ཡ་ད་ཁ་སང་གི་གྲོས་ཚོགས་ལ་གཏམ་བཤད་གནང་བའི་སྐབས་ལ་ཡང་ད་ལྟའི་རྒྱ་མིའི་གསང་ཉུལ་དང་འབྲེལ་བ་ཡོད་མེད་གནད་དོན་དེ་བོད་ཀྱི་རྩ་དོན་དང་ཐུག་ཡོད་ད་དེ་འདྲས་གསུངས་ཡོད་རེད། དེ་ཡིན་དུས་ཙམ་ཡང་ད་རྣམ་པ་ཚོས་ཀྱི་དགོངས་ཚུལ་འཚོལ་བའི་ནང་སྤྱི་འཐུས་སྒེར་གཅིག་གི་དོན་དག་ལ་ཡ་ད། དོན་དག་ལ་གྲོས་ཚོགས་ཚོགས་མ་ཐུབ་པ་བྱུང་ཡག་དེ། ཐོག་ལ་ཡ། སོ་སོ་སྒེར་གྱི་དགོངས་ཚུལ་སོགས་བྱས་ན་ག་འདྲ་རེད་ཅེས་མཐོང། དེ། འདྲི་ཡོད་ནའང། ཡང་མིན་ན་དེ་དཀའ་ངལ་དེ་དག་རང་མ་སེལ་བར་དུ་གྲོས་ཚོགས་ཚོགས་དགོས་ཅེས་ལ་ཡ། ཚོགས་མ་དགོས་ཅེས་ལ་ཟེར་གྱི་ཡོད་ན་ཡང་དཀའ་ངལ་དེ་ཟུར་ལ་བཞག་བྱས་གྲོས་ཚོགས་མུ་མཐུད་ནས་ཚོགས་ནས་ཡང་དཀའ་ངལ་རྗེས་ལ་སེལ་ཡ་ཡོད་རེད། དེ་ཐབས་ལམ། ཐབས་ལམ་གཉིས་འདྲ་ཆགས་བསྡད་འདུག། དེ་སོ་སོ་སྒེར་གྱི་དོན་དམ་པོ་ཚེ་ནང་རྒྱུད་ལ་སོང་ཞིག་དང། ད་དེའི། གནས་སྟངས་དེ།

ཁོ་རང་ཚོ་སྤྱི་འཐུས་ཡིན་ནས་ཁོ་རང་ཚོ་ལ་ཐོབ་ཐང་ཡོད་རེད་ར། ཚོགས་མ་ཚོགས་དེ་སྒང་ལ་མ་ཚོགས་པ་ལས་བྱས་སྤྱི་འཐུས་གྲོས་ཚོགས་ནས་མར་ཐོན་རེད་དེ་འདྲས་ཀྱི་ཐོབ་ཐང་ཡོད་རེད་ཡིན་ནའང་ཐོབ་ཐང་གཅིག་པོ་མ་བརྩད་བྱས་དེ་སྒང་ལ་འགན་ཅིག་ཡོད་རེད་བསམ་ནས་བོད་མི་ས་ཡ་དྲུག་གི་སྐུ་ཚབ་མགྲིན་ཚབ་པ་ཡིན་དུས་ཙམ་པ་དེ་སྒང་ལ་འགན་ཡོད་རེད་ཨ་ནི་ད་སྒང་གི་གཞུང་ཞབས་པ་ཅིག་ཡིན་དུས་ཙམ་པ་མི་མང་ལ་འགོ་ཁྲིད་མཁན་ཡིན་ཙང་ཨ་ནི་དེ་འདྲའི་སྒང་ལ་བསམ་བློ་བཏང་ཕྱོགས་ཀྱི་ཐོག་ནས་ཨ་ནི་ཅིག་ཐུགས་ཕན་འདྲ་སོས་ཐུབ་ན་དེ་འདྲས་ཀྱི་གཞོན་སྐྱེས་ཀྱི་གནས་སྟངས་དེ་ཚོ་ལ་ཡ་ཨ་ནི་དེས་བསམ་བློ་བཏང་ཡ་དང་ཁོང་ཚོ་ལ་ཐུགས་ཕན་སོས་ས་རེད་བསམ་གི་འདུག་ར་ག་ཅིག་ལབ་ན་སྒང་གི་ད་གཞུང་ཞབས་པ་གཅིག་གི་ཨ་ནི་དེ་འདྲས་ཀྱི་ད་ལས་ཀ་དེ་འདྲས་རིགས་ད་འུ་ལ་བྱས་བསྡད་བ་ཡིན་ན་འོག་གི་གཞོན་སྐྱེས་ཀྱི་མིག་དཔེ་ལྟ་ས་དང་ལངས་ཕྱོགས་དང་དེ་ཚོ་སྒང་ཚང་ལ་ཡ་ཨ་ནི་དེས་ཀྱི་ཤུགས་རྐྱེན་དེ་འདྲས་ཐེབས་སྲིད་རེད་མ་འོངས་པ་ཨོ་དེ་འདྲས་འདྲ་ཞིག་བསམ་གི་འདུག། ལགས་སོ་ནང་ཁུལ་ལ་བལྟས་གམ། ལ་ངའི་བསམ་པ་ལ་ཡོད། ང་ཚོས་ད་ལྟ་སྤྱི་འཐུས་ལྷན་ཚོགས་དེ་ནང་ཁུལ་ལ་ནང་ཁུལ་ཁོ་རང་ཚོ་ཆུང་ཆུང་མ་འགྲིག་པ་དེ་ལ་ང་ཚོ་ད་ད་ལྟ་བོད་མི་མང་གང་ཙམ་བོད་མི་ནང་ཁུལ་སྤྱི་འཐུས་དེ་ཚོ་ཡིས་ང་ཚོ་བོད་མི་ས་ཡ་དྲུག་གི་ཚབ་ལེན་བསྡད་པ་དེ། ད་སྤྱི་འཐུས་ནང་ཁུལ་མ་འགྲིག་པ་དེས་ང་ཚོ་བོད་མི་ས་ཡ་དྲུག་ལ་ད་བརྡབ་གསིག་བྱུང་འདུག་ར་ཨ་འདི་བརྡབ་གསིག་བྱུང་ཡ་དེ་ད་ང་ཚོ་མི་མང་ངོས་ནས་གཞོན་སྐྱེས་ངོས་ནས་ད་བློ་ཕམ་པོ་ཅིག་ཚོར་སོང། ཨ་འདི་ལ་ང་ཚོ། སྤྱི་འཐུས་ངོས་ནས་སྤྱི་འཐུས་ལྷན་ཚོགས་ངོས་ནས་དེ་ལ་ང་ཚོ་བོད་སྤྱི་བའི་དོན་ལ་བསམ་བློ་བཏང་དགོས་ཡ་དེ་གལ་ཆེན་པོ་ཞིག་མཐོང་སོང་ཨ་འདི་ལ་ངའི་གོ་ཡ་ཞིག་ལ་ད་ད་ང་ཚོའི་གྲོས་ཚོགས་དེ་ཉིན་མ་གཅིག་ལ་ང་ཚོ་འགྲོ་སོང་འབུམ་བཞི་བཅུ་ཞེ་གྲངས་ཤིག་བཏང་གི་ཡོད་གོ་སོང་ཨ་འདི་ལ་ད་ང་ཚོ་ད་གྲོས་ཚོགས་དེ་ཨ་འདི་འགྱངས་ནས་བཞག་ཤེ་ན་ཨ་ནི་ཉིན་མ་གཅིག་འབུམ་བཞི་བཅུ་ཞེ་གྲངས་དེ་མ་ཟད་ང་ཚོ་མི་མི་མང་པོ་ཞིག་དུས་ཚོད་འཕྲོ་བརླག་བཏང་འདུག་ཆུ་ཟོས་དུ་བཏང་འདུག་ཨ་འདི་དཔེ་མ་སྲིད་ཁག་པོ་འདྲ་ཞིག་མཐོང་སོང། མཚམས་དེ་ནས་ནི་ཡང་ད་ལྟ་བོད་མི་མང་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་ནི་རྒྱ་ནག་གི་གསང་ཉུལ་དང་འབྲེལ་བ་བྱུང་ཡོད་མེད་ཀྱི་གནད་དོན་དེ་གཙང་བཟོ་མ་བྱས་བར་དུ་གྲོས་ཚོགས་ཚོགས་མ་ཐུབ་ན་ཡག་ག་རེད་དེ་འདྲས་གསུང་གི་མི་མང་ཁག་ཅིག་འདུག་དེ་ཚོ་ང་ང་ཚོས་ནི་མཉམ་དུ་ཟིན་གནང་འདུག། དེ་འདྲས་ཀྱི་གནད་དོན་དེ་ཨ་ནི་ཅི། སྤྱི་འཐུས་སྒེར་གཅིག་དཀར་པོ་ཆགས་དང་ནག་པོ་ཆགས་ཀྱི་གནད་དོན་ཙམ་མ་ཡིན་པ། སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་འདྲ་བ་ཆ་མཚོན་བྱས་ན་སྤྱི་འཐུས་རྒན་པ་ཅིག་རེད། སྤྱི་འཐུས་རྙིང་པ་ཅིག་རེད། སྤྱི་འཐུས་གྲོས་ཚོགས་ནང་ལོགས་ཀྱི་བཅའ་ཁྲིམས་དང་སྒྲིག་གཞི་དེ་ན་ཧང་སང་ཡ་མཁྱེན་རྒྱ་ཆེན་པོ་ཡོད་མཁན། སྤྱི་འཐུས་གྲོས་ཚོགས་ནང་གི་གཅིག་ཀ་བ་ནང་བཞིན་གྱི་སྤྱི་འཐུས་གལ་ཆེན་པོ་གནད་འགག་ཆེན་པོ

ཚོགས་དུས་ཙམ་ཡང་སྤྱི་འཐུས། གྲོས་ཚོགས་ནང་ཁ་ཟིག་མ། གྲོས་ཚོགས་ནང་མར་དོན་ནས་བྱོས་ར། དོན་ནས་དེ། བཞུགས་མོལ་ཚོགས་འདུ་ལ་བཅར་ཡོད་རེད། ཨེ་ནི་ཡང། གར་སོ་རེད། གྲོས་ཚོགས་ནང་ལ་བསྡད་བསྡད་ནས་གི་བྱོས་ར་མར་མ་དོན་ནས་བསྡད་བསྡད་ནས་བྱོས་ར་དེ་བཅར་ཡོད་མ་རེད་དེ་ཚོ་ད་སྤྱི་འཐུས་ང་ཚོས་ཀྱི་སྤྱི་འཐུས་ནང་ཁུལ་ལ་ཡ། གར་སོ་རེད། སྤྱི་འཐུས་ཁོ་རང་ཚོ་ནང་ཁུལ་ལ་ཡ། ཤོག་ཁ་གཉིས་མེད་ཟེར་བ་རེད་ཨེ་ནི། བྱེད་སྟངས་རྣམ་པ་ཐོ་རེ་ཐོ་དེ་བྱས་པ་ནི་ཤོག་ཁ་གཉིས་ལྟ་བུར་འགྱུར་འགྲོ་བ་རེད་ད་ག་དུས་ན་ཁོ་རང་ཚོ་ཀྱི་ནང་ཁུལ་ལ་ཡ། དེ་ནས་སོང་ཙང། བཞུགས་མོལ་ཚོགས་འདུ་སོགས་རེད་བཞུགས་མོལ་ཚོགས་འདུ་ཚོགས་ཐུབ་ཡོད་མ་རེད་ད། དེ་ཚོ་མ་གཏོགས་དེ། ཁྱེད་རང་ཚོར་དགོངས་ཚུལ་ག་རེ་ཡིན། ནང་བཀྲ་ཤིས་པ་མ་བྱུང་ན་ང་ཚོ་ཕྱི་དོན་འགྲུབ་གི་མ་རེད། ཨ་འདི་ནང་བཞིན་ད་ང་ཚོ་ནང་ཁུལ་ལ་ཡོད། ད། མ་འགྲིག་པ་དེ་སི་མི། ང་ཚོ་ཤེས་པ་ནང་བཞིན་ད་ཡོད། མི་བརྒྱ་ལ་བསམ་བློ་བརྒྱ་འདུག། ད་ཁ། ད་མ་བྱུང་བ་གཅིག་མ་འགྲིག་པ་ཆུང་ཆུང་བྱུང་ན་དེ་ང་ཚོ་ནང་ཁུལ་ལ་ད་ང་ཚོ་གྲ་འགྲིག་པ་བཟོས་ཡ་ད་ནང་ཁུལ་ལ་ད་ང་ཚོ་དཀའ་ངལ་ག་ཡོད་ན་དེ་མེད་པ་བཟོས་ཡ་སེལ་ཐབས་བྱས་ཏེ་ད་གལ་ཆེན་པོ་མཐོང་གི་འདུག་ཨ་འདི་ལ་ཡོད། གཅིག་གཅིག་གི་ཤོག་ཁ་གཉིས་ཡ་མེད་ན་ཤོག་ཁ་གཉིས་ང་ཚོ་ཤོག་ཁ་གཉིས་འདུག་ཨ་འདི་སྟོན་དེ་ན་ང་ཚོ་ད

ཁོ་རང་ཚོ་གི་འདོད་པ་རེད་ཁོ་རང་རང་དབང་ལུང་པ་ཞིག་རེད་ད། སླེབས་མ་སླེབས་ཁོ་རང་ཚོ་འདོད་པ་རེད་བ། ཡིན་ནའི་ལས་འདི་འདྲའི་ཚོགས་པ་ཞིག་གི་རྒྱུ་མཚན་མཐོང་གི་མི་འདུག་གྲོས་ཚོགས་ཚོགས་པའི་སྐབས་སུ་གྲོས་ཚོགས་ཚོགས་པའི་སྐབས་སུ་ཁོ་རང་ད་ང་ཚོ་གི་མི་གཅིག་གིས་ལས་ཀ་ཅིག་བྱེད་པ་ཡིན་ན་འདི་འགྲིག་མ་འགྲིག་གི་དྲི་བ་བཏང་ཡ་ཡིན་ནའི་ལས་ལན་རྒྱག་དུས་ཚིགས་ཅིག་རོ། ད་འདི་འདྲའི་འདིའི་སྐབས་སུ་མ་བྱུང་བ་ཡིན་ན་ད་བཞུགས་མོལ་ཚོགས་འདུ་ལ་ཚོགས་པ་ཞིག་གི་རྒྱུ་མཚན་ཞིག་མཐོང་གི་མི་འདུག། ལགས་སོ། ཨ་ནི་ཁྱོད་ལ། ལའང་བལྟ། བཞུགས་མོལ་ཚོགས་འདུ་ལ་ཁ་ཤས་སྤྱི་འཐུས་ཁ་ཤས་སླེབས་པ་བཅས་ཁ་ཤས་མ་སླེབས་པ་དེ་གསལ་པོ་ར། ད་དེའི་ཤོག་ཁ་གཉིས་ཡོད་དེ་གསལ་པོ་གསལ་རྐྱང་རེད་འདུག་ཡ། མེད་ལབ་པ་ཡིན་ནའི་ཁ་ནས་ང་ཚོས་བལྟ་དུས་གསལ་པོ་གསལ་རྐྱང་མཐོང་གི་འདུག་ཡ། ད་སྤྱི་འཐུས་རྣམ་པ་ཚོ་ཡིན་པ་ཡིན་ན་ད་བོད་མི་ས་ཡ་དྲུག་གི་ད་རེ་བ་རེ་བ་བཅོལ་ས་དེ་རེད་ཨ་ནི་ཁོ་རང་ཚོ་ཡིན་ནའི་ལས་དོན་སྒྲུབ་དགོས་ར། ད་དེ་ལ་ཡང་ཁོ་རང་ཚོས་ད་ག་རེ་བྱས་པ་ཡིན་ནའི་ཁོ་རང་ཚོ་ཚང་མ་མཉམ་དུ་ལ་ཕྱོགས་གཅིག་ལ་ཁ་ལོ། ད།

འབྲེལ་མེད་འགྲོ་དེ་འདྲ་གསུང་གོ་ར། ཡིན་ནས་དོན་དམ་པའི་ད་མི་མང་དག་དེ་ཚོ་གང་ཟག་ལྟ་བསྡད་ཡོ་ར། དེ་འདྲའི་ལྟ་ཡོང་དུས་ཙམ་པ་ཚང་མས་ཀྱི་ག་རེ་མཐོང་གོ་ལབ་དུས་ཙམ་པ་ནང་ལོགས་ལ་ཤོག་ཁག་གཉིས་ཡོད་པ་དེ་ཧ་གོ་ར། ཡིན་ནས་ང་ཚོ་ད་གཞུང་ཞབས་པ་ཅིག་ཡིན་པའི་ཆ་ནས་ང་ཚོ་བཙན་བྱོལ་བོད་མིའི་གཞུང་གི་ལངས་ཕྱོགས་ཁོ་རང་ལ་ཨ་ནི་དབུ་མའི་ལམ་ཟེར་དེ་འདྲས་མིང་བཏགས་ཡོད་རེད་དེ་ཡིན་ནས་དོན་དམ་པའི་ནང་ལོགས་ལ་གཞུང་ཞབས་པའི་ལས་ཀ་བྱེད་ཡོང་དུས་ཙམ་པ་ལངས་ཕྱོགས་འདི་རྒྱབ་ལ་ཡོད་པ་བྱས་ཁ་ནས་བཤད་ཡ་དང་ཨ་ནི་དོན་གྱི་ལས་ཀ་བྱས་དེ་ཚོ་ཕར་འགལ་བ་རུ་མཐོང་བསྡད་འདུག་ར། དེ་འདྲས་བྱས་པ་ཡིན་ན་ཨ་ནི་ད་ག་རེ་ལབ་དགོས་རེད་མ་འོངས་པའི་གཞོན་སྐྱེས་ཀྱི་ག་རེ་ལབ་དགོས་རེད་མ་འོངས་པ་མ་འོངས་པ་ཡོང་བསྡད་མཁན་གྱི་གཞོན་སྐྱེས་དེ་ཚོ་ལས་ཨ་ནི་བསམ་བློ་བཏང་སྟངས་རེད་ཁོ་ཚོ་གི་ད་དེ་འདྲ་གི་བོད་པའི་གི་ད་ག་རེ་ལབ་དགོས་རེད་མི་རབས་རྒན་པ་དེ་ཚོས་སྔོན་མ་ཨེ་འདྲས་བྱས་ཡོད་རེད་བསམ་ནས་ལོ་རྒྱུས་བཙོག་པ་འདྲ་བོ་ཅིག་ཨེ་འདྲས་འདྲ་བོ་ཅིག་ལྷག་གི་རེད་བསམ་གི་འདུག་ར་བྱས་ཙང་དེ་འདྲས་ལ་ཨ་ནི་ད་ག་རེ་ལབ་དགོས་རེད་བསམ་བློ་བཏང་བྱས་ཕར་ཚུར་འདུམ་འགྲིག་བྱེད་ཡ་དང་ཨ་ནི་ད་ལྟ་ང་ཚོ་གྲོས་ཚོགས་དེ་ཕར་མུ་མཐུད་ནས་ཚོགས་ཐུབ་པ་ཡིན་ན། ཨ་ནི་ཡག་པོ་ཡོང་ས་རེད་གཞོན་སྐྱེས་དམིགས་བསལ་གྱི་ད་གཞོན་སྐྱེས་དེ་ཚོ་ལ་ཨ་ནི་མ་འོངས་པའི་ད་ག་རེ་ལབ་དགོས་རེད་བོད་དེ་འཛུགས་སྐྲུན་བྱེད་མཁན་ལབ་ན་གཞོན་སྐྱེས་གྲོགས་དེ་ཚོ་ཆགས་བསྡད་ཡོད་ར་གཞོན་སྐྱེས་ཀྱི་བསམ་བློའི་ནང་ལོགས་ལ་དང་པོ་ནས་ཁོ་རང་ལམ་ཁ་ཡག་པོ་འདྲ་བོ་ཅིག་དང་ཅིག་མིག་དཔེ་ཡག་པོ་ཅིག་བསྟན་མེད་ན་ཁོ་ཚོ་གི་ད་མ་འོངས་པ་བོད་དེ་འཛུགས་སྐྲུན་བྱེད་ཡ་ལ་ཡང་ཁྱད་པར་འགྲོ་གི་རེད་ཨོ་དེ་འདྲ་འདྲ་བོ་ཅིག་བསམ་གི་འདུག་ལགས་སོ། དེ་གོང་ལ་ཡང་སྤྱི་འཐུས་ནང་ཁུལ་ལ་ཡང་དུས་སུ་རྩོད་རྙོག་རིམ་པ་བྱུང་སྟེ་དམ་བཅའ་འབུལ་ས་དང་འབྲེལ་བའི་ཐོག་ནས་ཡང་རྩོད་རྙོག་རིམ་པ་བྱུང་སྟེ་ད་ལགས་སོ་རྩོད་རྙོག་དེ་སེལ་མ་ཐུབ་པ་བྱས་ཨེ་ནས་ཁ་སོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ལྷ་གནས་མགྲོན་འབོད་ཞུ་དགོས་པའི་གནས་སྟངས་དེ་འདྲ་བྱུང་བ་རེད། ད་ལྟའི་ཆར་ལ་ཡང་ད་དེ་འདྲ་བྱུང་བའི་སྐབས་ལ་ཡང། གཞོན་སྐྱེས་ཚོ་གིས་ད་རྒྱ་གར་རྒྱལ་ཡོངས་ལ་ཡང་ང་ཚོ་གཞོན་སྐྱེས་རེད་ཕྱི་རྒྱལ་ཁག་ལ་གཞོན་སྐྱེས་ཡོད་རེད་གཞོན་སྐྱེས་ཚོས་ཀྱིས་འགན་འཕར་མ་ལོ་རྒྱུས་ག་རེ་འཁྱེར་དགོས་ཁྲོད་ན་དྲན་གྱི་འདུག་ད་ལྟ་དཔེ་དཔེར་ན་ཆ་བཞག་ན་བཅའ་ཁྲིམས་བསྐྱར་བཅོས་གནང་མ་ཐུབ་པའི་རྗེས་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་བདམས་ཐུབ་ཡོད་མ་རེད་ད། ད་ནི་གྲོས་ཚོགས་མུ་མཐུད་ཚོགས་ཐུབ་ཡོད་མ་རེད། ད་ང་ཚོ་བོད་མི་སྒྲིག་འཛུགས་ཀྱི་ད་དམངས་གཙོ་དེ་རྒྱུན་དུ་ང་ཚོས་ཀྱིས་གང་ལ་ཡང། མི་རབས་རྒན་པ་དང་མགོ་ཁྲིད་ཚོས་ཀྱིས་ང་ཚོའི་དམངས་གཙོ་དེ་གཞན་གྱི་མིག་དཔེ་ལྟ་ས་འདྲ་བོ་ཞིག་ཆགས་ཡོད་ཟེར་ནས་རྒྱལ་བ་རིན་པོ་ཆེས་གསོལ་རས་གནང་བ་ཞིག་ཡིན་ཟེར་དེ་འདྲ་གསུང་གི་ཡོད་ལ་ད་ད་ལྟའི་ཆར་ལ་ཡང་དེ་རྣམས་ལ་བརྡབ་གསིག་ཐེབས་དེ་རེད་བྱུང་རྣམ་པ་འདྲ་བོ་ཞིག་ཏོ། དེ་ཚོ་གཞོན་སྐྱེས་ཚོ་ཀྱིས་འགན་ག་རེ་འཁྱེར་དགོས་ནས་ཅེས་ཟེར་གྱི་ན། ད་མོ་དེ་ཚོ་ཚིག་འདྲ་ཞིག་ལབ་བྱུང་ཞིག། ད་དེའི་སྒང་ལའང་ང་རང་ཚོ་གཞོན་སྐྱེས་ཀྱིས་བསམ་བློ་བཏང་སྟངས་ལབ་ན་ད་དེ་འདྲ་སྤྱི་འཐུས་ཀྱི་ནང་ལོགས་ལ་རྙོག་གྲ་ཡོང་བསྡད་ཡོད་ར། དེ་ད་ལོ་གཅིག་པུ་ཡོང་བ་མ་རེད་ལུང་པ་ག་འདྲས་བྱས་ནས་རེད་ཚོགས་པ་ག་འདྲས་བྱས་ནས་དེ་འདྲས་གཅིག་ལ་ཡོང་བསྡད་གོ་དུས་རྒྱུན་དུ་ནི་ཡོང་བསྡད་རེད་བྱས་ཙང་ཡོང་གི་ཡོད་པ་ཧ་གོ་ཡོད་དུས་ཙམ་པ་འདི་ལ་ད་ང་ཚོ་ཐབས་ལམ་བཙལ་ཞོ་ར། ཐབས་ལམ་བཙལ་ནས་ནི་ལམ་ཁ་མུ་མཐུད་ནས་འགྲོ་ཡས་དེ་འདྲས་སྒང་ལ་བསམ་བློ་བཏང་ཐུབ་པ་ཡིན་ན་དེ་འདྲས་ཡག་པོ་འདུག་བསམ་མེད་ཞོ་ར་ངེད་ཀྱི་གཞོན་སྐྱེས་མང་ཆེ་གི་བསམ་བློའི་ནང་ལོགས་ལ་ད་དེ་འདྲ་སྤྱི་འཐུས་གྲོས་ཚོགས་ནང་ཚོགས་ཐུབ་ཡོད་མ་རེད་ནང་ལོགས་རྙོག་གྲ་ཡོང་བསྡད་ཡོད་དུས་ཙམ་པ་ད་སྐུ་ཅི་ཚང་མས་ཀྱི་རེ་བ་ལ། ད་སྤྱི་འཐུས་གྲོས་ཚོགས་དེ་མུ་མཐུད་ནས་མར་ཡག་པོ་ཞིག་ཡོང་ན་རོ་ཨེ་འདྲས་བསམ་པའི་གི་རེ་བ་རོ་ཞིག་ཡོད་རེད་བསམ་འདི་ཡོད། འདི་ཚོ་གྱོན་ལ། ད་གཞོན་སྐྱེས་ཆ་མཚོན་པ་ཡིན་ན། ད་བརྒྱ་ཆ་བརྒྱ་ནས་ད་བརྒྱ་ཆ་དྲུག་ཅུ། ད་སྤྱི་འཐུས་ཀྱི་ད་གྲོས་ཚོགས་སྒང་ལ་དོ་སྣང་བྱེད་མཁན་ཡོད་རྒྱུ་རེད། ཁ་ཤས་དངོས་གནས་གོ་ར་ད་ད་ལྟའི་ཆར་ལ་མཐོ་རིམ་ནང་འགྲིམ་བཞིན་ཡོད་པ་དང། ད་ལྟ་སློབ་གྲྭ་ན་ཡོད་པ་མང་པོ་ཅིག་གིས་སྤྱི་འཐུས་གྲོས་ཚོགས་ག་རེ་ཡིན་པ་དེ་དངོས་གནས་ཧ་གོ་ཡོད་མ་རེད་བསམ་གྱི་འདུག་ད་ད་ལྟའི་ཆར་ལ་གནས་སྟངས་ད་ནི་རྙོག་དྲ་ལངས་བ་དང་འཁྲུག་པ་རྒྱག་རྒྱུ་གྱི་ཕར་རྩོད་ཚུར་རྩོད་རྒྱག་རྒྱུ་གྱི་བརྙན་ཐུང་དེ་འདྲ་མཐོང་དུས་ཕྲུ་གུའི་སྣང་བ་དེ་ཤར་རྒྱག་དེ་ལ་འགྲོ་གི་རེད་སྤྱི་འཐུས་ཀྱི་གྲོས་ཚོགས་ལ་དེ་འདྲ་ཞིག་འཛོམས་ཀྱི་ཡོད་ས་རེད་ལབ་ནས། དམིགས་པའི་ངན་པ་ཞིག་སྟོན་བཞག་གི་རེད་ད་དེ་ལ་ང་ཚོ་གཞོན་ནུ་ངོས་ནས་ག་རེ་བྱེད་དགོས་འདུག་ལབ་ན། གཞོན་ནུ་དུས་ཚོད་དེ་ག་རེ་རེད་ལབ་ན་ད་ང་ཚོ་ཕུགས་ཀྱི་ཀ་བ་ཡིན་དུས་ད་ག་རེ་བྱེད་པ་ཡིན། ད་ད་ལྟའི་གནས་བབ་ཀྱི་ཐོག་ལ་ད་ལྟའི་གནས་སྟངས་ཀྱི་དུས་སུ་བལྟས་པ་ཡིན་ན་སྤྱི་འཐུས་གྲོས་ཚོགས་འདི་ཛ་དྲག་པོ་འདྲ་ཅིག་འདུག་ར་ཨ་ནི་རྗེས་མ་མ་འོངས་པ་ལ་མ་འོངས་པ་འདི་ལས་ཛ་དྲག་ག་དང་རབ་བྱུང་ན་འདི་ལས་ཡག་ག་ཡོང་སྲིད། དེ་ལས་ཛ་དྲག་ག་ཡོང་སྲིད་ཀྱི་རེད་དེ་ལ་ད་ང་རང་ཚོ་ཨེ་འདྲ་བོ་ལ་ད་ནི་སེམས་ཤུགས་མ་ཆག་ཡ་ཅིག་དང་ཨ་ནི་གཞོན་སྐྱེས་འདི་ཚོ་གི་ལྷག་བསམ་བརྟན་པོ་གནས་དགོས་ཡ་དེ་ཨ་ནི་ང་ཚོ་གཞོན་སྐྱེས་ཀྱི་འགན་གཙོ་བོ་འདྲ་ཞིག་རེད་བསམ་གི་འདུག། ལགས་སོ་ཚེ་རྣམ་རྒྱལ་ལགས། ད་ཐད་ཀར་ང་ཚོས་གཞོན་སྐྱེས་ཀྱི་ངོས་ནས་ད་ལྟ་འདུ་བྱས་ཡོད་ན་གལ་ཆེ་དུ་མ་རེད་འདྲ་བསམ་གྱི་འདུག་རེད་བ། ད་སླད་ཕྱིན་ཆད་ད་ང་ཚོ་གིས་མ་འོངས་པ་ག་རེ་བྱུང་གི་ཡོད་མེད་ད་ང་ཚོ་ལ་རག་ལས་པ་རེད་འགན་ཡོད་རེད་ལ་ང་ཚོ་ལ་ད་དེ་འདྲའི་ཅིག་གོ་སྐབས་ཅིག་ཡོད་རེད་བ། བྱས་ཙང་ད་ངེད་ཀྱིས་ད་གོ་ཐོས་ཟེར་བའི་ཡིན་ནའི་རེད་ང་རང་གིས་དེ་འདྲའི་ཅིག་མཐོང་དུས་ད་ང་ཚོ་གིས་གཙོ་ཆེ་ཤོས་དེ་ང་ཚོ་འོས་བསྡུ་བླུགས་པའི་སྐབས་སུ་རེད་བ། འོས་བསྡུ་བླུགས་པའི་སྐབས་སུ་གཞོན་སྐྱེས་མང་པོ་ཅིག་ད་དེའི་སྐོར་ལ་ཡང་དོ་སྣང་དམིགས་བསལ་བྱེད་ཀྱི་མི་འདུག་ང་རང་གི་ཉམས་མྱོང་ནི་ད་གཞོན་སྐྱེས་མང་པོ་ཅིག་ལ་ང་རང་ད་ང་རང་ཏིལ་ཅིག་ད་དོ་སྣང་ཡོད་ལབ་ན་འགྲིག་གི་རེད་བ་ཏིལ་ཅིག་དེ་འདྲའི་ངའི་རོགས་པ་དེ་ཚོར་སྐད་ཆ་རེ་དྲིས་དེ་འདྲ་བྱས་པའི་སྐབས་སུ་མང་པོ་ཅིག་གིས་ཡང་དེ་ད་མཉམ་ཞུགས་མ་བྱེད་ཡ་དེ་འདྲ་མཐོང་སོང་ར་དེ་ཡང་གཞོན་སྐྱེས་ཅིག་གི་འགན་དེ་མ་ཁྱེར་ཡ་ཅིག་རེད་བསམ་གི་འདུག་ར་ད་གཉིས་པ་དེ་ང་ཚོ་གཞོན་སྐྱེས་ཚོ་གིས་ག་རེ་བྱེད་ཐུབ་ལབ་ཡིན་ན་ད་མ་འོངས་པ་ག་རེ་བྱེད། གལ་སྲིད་གནས་སྟངས་དེ་འདྲས་ཅིག། མ་འོངས་པའི་གྲོས་ཚོགས་ནང་ལྷགས་པ་ཡིན་ན་མཇུག་འབྲས་ག་རེ་ཡོང་གི་འདུག། དེ་མཇུག་འབྲས་བཟང་པོ་ཡོད་མེད་མེད་ར། དེ་མཇུག་འབྲས་དེ་ཤེས་པའི་ཐོག་ནས་མ་འོངས་པ་ད་ང་རང་ཚོ་གིས་འདིའི་ཐོག་ལ་ཡང་ག་རེ་བྱེད་ཀྱིན། མ་འོངས་པའི་ང་རང་ཚོ་གི་སྐུ་ཚབ་དེ་ག་འདྲས་ཞིག་བདམས་ཀྱིན། ང་རང། མ་འོངས། དེ་གཞོན་སྐྱེས་ཚོར་རག་ལས་རེད།

བོད་མི་སྒྲིག་འཛུགས་ང་ཚོ་བར་གྱི་འགན་འདི་ང་ཚོ་མི་རེ་ངོ་རེ་ལ་ཡོད་པ་ང་དེ་གསལ་པོ་མཐོང་གི་འདུག་དེ་འདྲ་ཡོད་དུས་ད་ལྟ་ང་ད་འགན་གཙོ་ཆེ་ཤོས་འདི་ད་ལྟ་ང་ཚོ་འགན་དབང་ཆ་ཡོད་པའི་ད་ལྟ་སྤྱི་འཐུས་ལྷན་ཚོགས་ལ་ཡོད་དུས་ད་མ་འོངས་པ་ང་ཚོ་བོད་ད་བོད་མི་གཞོན་སྐྱེས་ཚོ་ལ་ཡོད་དུས་འདི་ལ་ང་ཚོ་ད་བོད་དོན་ཐོག་ལ་ང་ཚོ་གཞོན་སྐྱེས་ངོས་ནས་ད་ཧ་ལམ་ངའི་ད་ལྟ་ངའི་མཐོང་ཚོད་ལ་ཧ་ལམ་ད་ལྟ་བརྒྱ་ཆ་བརྒྱ་ནས་བརྒྱ་ཆ་ཕྱེད་ཀ་ལྷག

ཨ་ནི། དེ་འདྲའི་ཅིག་རྐྱེན་པས་ད། གྲོས་ཚོགས་ཚོགས་མ་ཚོགས་ལས་དེ་དེ་དེ་འདྲའི་བསྡད་དེ་ནི། ངས་ད་བོད་མི་སྤྱི་ལ་ཡང་ཨ་ནི། ཁ་ར་ར། ད། ཕོག་ཐུག་བྱུང་བའི་ད་ལས་ཀ་ཅིག་རེད་བསམ་གི་འདུག་ར། དེ་ག་ཡང་ཆོད་པས་ན་ད། སྤྱི་འཐུས་ད། སྤྱི་འཐུས་ཚོ་ཡིན་ན་བོད་མི་ད། ས་ཡ་དྲུག་ད་བཙན་བྱོལ་ན་ཡོད་པའི་བོད་མི་དེ་ཚོ་གི་སྐུ་ཚབ་ར། བྱས་ཙང་བོད་མི་ཚོ་གི་མངོན་འདོད་དེ་དེ། གྲོས་ཚོགས་ཀྱི་བཤད་ཡ་དེ་རེད་མ་གཞི་ཨ་ནི་ག་ལོ་རེད། དེ་འདྲའི་གནད་དོན་གཅིག་གི་ཆེད་དུ་མི་ཚ་ད་ག་ལ་བ་གྲོས་ཚོགས་དེ་འདྲའི་མ་ཕར་འགྱངས་བྱེད་པ་ཡིན་ན་དེ་འཐུས་ཤོར་འཐུས་ཤོར་ཅིག་ཆགས་ཡོད་ར། དེ་ལས་ཀ་ད་ལོ་གཅིག་ནང་ལ་ཡ་གྲོས་ཚོགས་ཐེངས་གཉིས་ཚོགས་གོ་རེད་དེ་ནང་ལ་གྲོས་ཚོགས་གཅིག་ཚོགས་མ་ཐུབ་ཡིན་ན་འཐུས་ཤོར་ཆེན་པོ་ཞིག་ལར་བ། བོད་མི་གི་ཁོང་ཚོས་ཀྱི་ད་སྤྱི་འཐུས་རྣམ་པ་གླེང་གི་ད་ག་ལ་བ་རེད་ད་ལོ་གཅིག་ནང་ལ་ཡ་གཞིས་ཆགས་ཁག་ལ་ཡ་ནི་གཟིགས་སྐོར་ཕེབས་པའི་སྐབས་སུ་གཞིས་ཆགས་ཁག་ལ་ཡ་ད་ག་ལ་བ་རེད་དཀའ་ངལ་དང་དེ་འདྲའི་མང་པོ་ཅིག་ད་ཁོང་ཚོས་ཀྱི་ད་གྲོས་ཚོགས་ནང་ལ་ཡ་དཀའ་ངལ་ག་འདྲའི་སེལ་འོས་མ་ད། རྒྱལ་ཁབ་ཅིག་སྔོན་ཆ་བཞག་པ་ཡིན་ན་རྒྱལ་ཁབ་ཅིག་གང་འདྲའི་ཅིག་ད་ཡག་པོ་ཅིག་བྱུང་མ་བྱུང་ལབ་ཡས་དེ་གྲོས་ཚོགས་ཀྱི་ད་གྲོས་ཚོགས་འཚོགས་པའི་སྐབས་སུ་ད་ངས་དཔེར་ཆ་བཞག་པ་ར་རྒྱལ་ཁབ་ཅིག་ལ་ཆ་བཞག་ན་རྒྱལ་ཁབ་དེ་གང་འདྲའི་ཡར་རྒྱས་ད་ཡིན་ལས་དེ་གྲོས་ཚོགས་ཅིག་ཡོད་ནི་ར་གྲོས་ཚོགས་འཚོ་འདྲའི་ཅིག་འཚོགས་གྲོས་ཚོགས་དེ་ད་བོད་མི་ད་མི་ཚང་མའི་སྐུ་ཚབ་ཡོད་ར་བ་དེ་འདྲའི་ཡིན་དེ་དེ་འདྲའི་ཅིག་ཡིན་དེ་ཚང་མ་གི་ཕུགས་བསམ་ཞིག་ད་བསམ་བློ་ཡག་པོ་བསམ་བློ་རྒྱ་ཆེན་པོ་གཏོང་ཡས་དེ་གལ་ཆེན་པོ་ཞིག་ད་མཐོང་གི་འདུག་དེ་འདྲའི་གནས་སྟངས་གནད་དོན་ཆུང་ཆུང་ཅིག་རྐྱེན་གྱིས་ཨ་ནི་ག་ལ་བ་རེད་དེ་གྲོས་ཚོགས་ཕར་འགྱངས་བྱས་དེ་ཨ

ད་ཚོགས་པ་གཅིག་ནང་ལས་ཀ་བྱེད་དུས་ཙམ་པ་ནུས་པ་མཉམ་སྤུངས་བྱེད་འོང་ར་ནུས་པ་མཉམ་སྤུངས་བྱེད་ཡོང་དུས་ཙམ་པ་ཁོ་རེད་ང་རེད་དེ་འདྲའི་མཛུབ་མོ་བཙུགས་ཡས་ཡོང་མ་རེད་བསམ་གི་འདུག་ར་འདི་འགན་གང་ཟག་ཚང་མ་ལ་ཡོད་རེད་བསམ་གི་འདུག་ར་བྱས་ཙང་དེ་འདྲའི་ཡིན་དུས་ཙམ་པ་ནང་ལོགས་ལ་ཡ་ཡོད་མཁན་ཅམ་སྤྱི་འཐུས་ཚང་མ་ལ་ཨ་ནི་འགན་ཡོད་རེད་ར་ཧོ་དེ་འདྲའི་རོ་བྱས་བསམ་གི་འདུག་བྱས་ཙང་ད་དེ་གྲོས་ཚོགས་དེ་ཚོགས་མ་ཐུབ་ཡས་དཀའ་ངལ་དེ་འདྲའི་ཡིན་པ་ཧ་གོ་བ་རེད་ཡིན་པ་ཧ་གོ་དུས་ཙམ་པ་ཁོ་རང་ཚོ་ཡོད་ད་ཚོགས་ཐུབ་མེད་པ་ཧ་གོ་ཡོད་གོ་ཡོད་ར་གནས་ཚུལ་གཅིག་ཡོད་ར་གནས་ཚུལ་དེ་ལ་ཁར་བསྡད་ཡོད་ར་གནས་ཚུལ་འདི་ཡིན་ན་ཕར་ཚུར་ད་མི་སྒེར་གྱི་དཀའ་ངལ་རེད་དེ་ག་དུས་ཡིན་ནའི་སེལ་ཡོད་རེད་ཡིན་ནའི་ད་གྲོས་ཚོགས་ཚོགས་ཡས་དེ་ཕར་ཕར་འགྱངས་ཕྱིན་ན་དེ་ད་ག་ལ་བོ་རེད་གན་ཚ་བོ་རུ་བྱས་ད་ད་མི་ཚང་མ་མཉམ་དུ་འཛོམས་བསྡད་ཡོད་རེད་སྤྱི་འཐུས་ཚང་མ་ལྷན་ཚོགས་ཚང་མ་མཉམ་དུ་ཡོད་དུས་ཙམ་པ། ད་ལྟ་དེ་འདྲ་རང་བག་ཚོགས་ཐུབ་པ་ཡིན་ན་ཡག་པོ་འདུག་བསམ་མེད་བྱོས། གནས་ཚུལ་གཞན་པའི་དེ་བདེན་པ་ཡིན་པ་ཡིན་ན་རྗེས་ལ་ག་དུས་ཡིན་ནའི་ར་སྤྲོད་བྱེད་ཡོད་མི་བདེན་པ་བདེན་པ་ཡིན་པ་ཡིན་ན་བདེན་པ་ཡིན་ན་བདེན་པ་ལ་བདེན་པ་ཐོབ་ཀྱི་རེད་ལས་བྱོས། རྫུན་མ་ཡིན་ན་རྫུན་རྐུབ་དོན་ནི་ཡོད་ལས་བྱོས། དེ་དུས་ཚོད་ག་དུས་བྱེད་བྱེད་རེད་ཡིན་ནའི་ད་ལྟ་གྲོས་ཚོགས་འཚོགས་ཡས་དེ་ལ་འཐུས་ཤོར་མ་བཏང་ནས་མུ་མཐུད་ནས་འཚོགས་ཐུབ་ན་ཡག་པོ་འདུག་འགྲོ་ཞེས་ང་རང་འདི་ལྟར་བསམ།

ད་ག་ལོ་རེད་ད་ལོ་ད་ལྟ་བར་དུ་མི་ལོ་དྲུག་ཅུ་ཟིག་འགྲོ་ཚར་རེད། སླད་ཕྱིན་ཆད་ཡང་དུས་ག་ཚོད་ཟིག་ལོ་ག་ཚོད་འགོར་གྱི་ཡོད་མེད་ང་ཚོས་ཧ་གོ་མ་བྱས་ཙང་ད་ག་དུས་ཡིན་ནའི་ང་ཚོ་གིས་གཅིག་གཅིག་གི་ཐོག་ནས། ནུས་པ་མཉམ་སྤུངས་ཀྱི་ཐོག་ནས། ཨ་ནི་ག་འདྲས་ཅིག་བྱེད་དགོས་དང་ག་འདྲས་བྱས་ན་ཡག་ས་རེད་དེ་འདྲས་ཀྱི་བསམ་བློ་ཅིག་བཏང་ན། ཨ་ནི་ཡག་པོ་ཡོད་རེད་བསམ་གྱི་འདུག། ད་ངས་བྱས་ཙང་འདི་འདྲ་ང་ཚོ་བོད་ཀྱི་གནས་སྟངས་འདི་ད་ཚང་མ་མཁྱེན་གསལ་རེད་ཉིན་རེ་ཛ་དྲག་ཉིན་རེ་ཉིན་རེ་རྫི་རྫ་དྲག་ཤག་དུས། འདི་ལ་ད་ང་ཚོ་ཡིས་ད་ང་ཚོ་བཙན་བྱོལ་ནང་ཡོད་པས་ད་བཙན་བྱོལ་ནང་ཆ་བཞག་ན་ང་ཚོ་དམངས་གཙོའི་ཀ་བ་གསུམ་འདི་ད་ང་ཚོ་གལ་ཆེ་ཤོས་འདུག་དེ་ད་ང་རང་བསམ་ཚུལ་ལ་ད་སྤྱི་འཐུས་རེད་བསམ་གྱི་འདུག་ར་སྤྱི་འཐུས་འདི་ང་ཚོ་ད་བོད་ཀྱི་གཏམ་དཔེ་ཆ་བཞག་ན་ང་ཚོ་ཨ་ཡོད་ནང་གི་ད་ཡོད་སྒོ་ང་ནང་གི་སེར་རིལ་ཡིས་ང་ཚོ་ད་སྤྱི་འཐུས་ཆ་བཞག་ཡོད་རེད་ཨ་སྤྱི་འཐུས་འདི་ང་ཚོ་ད་ཡོད་བོད་དོན་དོན་དང་ང་ཚོ་འགན་ཁྱེར་དེ་ད་ད་ད། རེ་དོན་དེ་འདྲ་ཁོ་ཚོ་ཡི་འཐབ་རྩོད་བཞིན་འགན་ཁྱེར་དེ་གལ་ཆེན་པོ་ཞིག་མཐོང་གི་འདུག་ཨ་འདིར་ད་ང་ཚོ་དེ་སྐྱབས་བཅོལ་ད་ག་དུས་བར་ལ་ང་ཚོ་ད་སྐྱབས་བཅོལ་བཞིན་བསྡད་ཁེལ་འདུག་ག་དུས་བར་ཨ་འདི་གལ་ཆེན་པོ་ཞིག་མཐོང་ད་དཔེར་ན་ཨེ་འགྲོ་ད་འདི་ད་ལན་ལ་ང་ཨེ་འགྲོ་ལ་ཡིན་འགྲོ་ད་ད་ང་ཚོ་ཨིན་ཇི་ཐོག་ལབ་ན་ཡོང Leadership by Example ལས་ད་གང་ང་ཚོ Leader འགན་ཁྱེར་མཁན་ཞིག་ད་འགན་ཁྱེར་མཁན་དེ་ང་ཚོ་ད་མི་བཅུན་ཁེལ་བ་ཅིག་མི་བརྟན་པོ་ཅིག་དགོས་དགོས་དེ་ང་དཔེ་མི་སྲིད་གལ་ཆེན་པོ་ཞིག་མཐོང་སོང་ཨ་འདི་མེད་ན་འགན་ཁྱེར་མཁན་དེ་བརྟན་པོ་ཡིན་ན་རང་བཞིན་གྱིས་མཇུག་དེ་ཆ་འགྲིག་པོ་མིག་དཔེ་ཡོང་བ་ལྟ་ས་རེད་མིག་དཔེ་ལྟ་ས་གལ་ཆེན་པོ་ཞིག་དགོས་མཐོང་སོང། ནས་བྱོན་ན། དེ་ང་རང་མཚོན་པ་ཡིན་ན་ད་ལན་དོ་ཅིག། སྤྱི་འཐུས་རྣམ་པ་ཚོའི་ཆ་མཚོན་པ་ཡིན་ན་བོད་མི་ད་ང་ཚོ་བཙན་བྱོལ་ནང་ཡོད་པའི་བོད་མི་ཚང་མ་ཀྱི་རེ་བ་འདྲ་བོ་ཞིག་རེད་ར། ད་ཁོ་རང་ཚོས་ཀྱི་ད་བོད་མིའི་བདེ་སྡུག་མ་སེལ་བ་བོད་མིའི་བདེ་སྡུག་སེལ་ད་དངོས་གནས་ད་རྩ་དོན་འདྲ་བོ་ཞིག་ར། ད་བོད་མིའི་བདེ་སྡུག་མ་སེལ་བ་བྱས་རྗེས་ཁོ་རང་གྲོས་ཚོགས་འཛོམས་མུས་ཡོད་པ་དེ་ལ་གྲོས་ཚོགས་མུ་མཐུད་ནས་མ་འཛོམས་པ་བྱས་རྗེས་དུས་བཅད་ད་ད་དུས་མུ་མཐུད་ནས་འགྱངས་པ་ཡིན་ན་མང་པོ་ཅིག་ལ་འཐུས་ཤོར་འགྲོ་གི་ར། དེ་དེ་འདྲས་མ་བྱེད་བ་བྱས་ནས་མཇུག་སྐྱོང་གནང་རོགས་གནང་ཟེར་ར། ལས་བསྡོམས། ལས་བསྡོམས་འདི་མུ་མཐུད་ནས་ཨ་ནི། འགྲོ་ཐུབ་ན་ཡག་པོ་འདུག་ཟེར་ར། སྒེར་གཅིག་གི་དོན་དག་མ་ཡིན་པ་བྱས་བ་བྱས། ཨ་ནི་སྒེར་འདི་དངོས་གནས་ཡིན་པ་ན་བདེན་པ་དེ་བདེན་པ་ར་སྤྲོད་བྱེད་ཐུབ་ཀྱི་ར་བ། ར་ཚོ། ཨ་ནི་ཚིག་འདྲ་ཞིག་ལ། ད་དོན་དག་ང་ཡང་གནས་སྟངས་འདྲ་བོ་དེ་ལ་འདི་འདྲས་བསམ་བློ་བཏང་བ་ཡིན་ན་ར། ད་ང་ཚོ་བཀུར་འོས་སྤྱི་འཐུས་རྣམ་པ་ཚོ་ང་ཚོ་གཞིས་བྱེས་གཉིས་ལ་ཡོད་པའི་ཨ་ནི་བོད་མི་དང་ཨ་ནི་གཞོན་སྐྱེས་ཚང་མ་གི་སྐུ་ཚབ་རེད་ར། དྲང་པོ་བཤད་ན་གནས་སྟངས་འདི་འདྲ་ལ་བསམ་བློ་བཏང་ཡོང་དུས་ད་དུང་བོད་ནང་ཡོད་པའི་ཨ་ནི་བོད་མི་དེ་ཚོས་ཀྱི་སེམས་ཁུར་ག་འདྲས་བྱེད་ཡོད་ཨ་ནི་སྔོན་ནས་སྔར་འདས་ཟིན་པའི་སྐབས་སུ་ང་ཚོ་བོད་མི་མང་པོས་རང་ལུས་མེ་བསྲེགས་བཏང་དེ་ཚོ་གང་ཚ་ཨ་ནི་དེ་འདྲས་བྱེད་དགོས་རྒྱུ་མཚན་དེ་ག་རེད་དང་གཙོ་བོ་དེ་ང་རང་ཚོ་བོད་མི་ནང་ལོགས་ལ་མཐུན་སྒྲིལ་ཡོང་ན་ཨེ་འདྲས་བསམ་ནས་ད་དེ་འདྲས་བྱེད་དགོས་ར་སྐུ་ལུས་མེ་བསྲེགས་བཏང་ཡག་དང་དེ་འདྲས་བྱེད་དགོས་ར་དེ་ད་དེ་ད་གནད་དོན་ཆུང་ཆུང་གཅིག་སྒང་ལ་ཨ་ནི་ང་ཚོ་བཀུར་འོས་སྤྱི་འཐུས་རྣམ་པ་ཚོ་ཡིས་དེ་འདྲའི་ད་དུང་ཕར་ཁ་ཡོད་ཚུར་ཁ་ཡོད་ཨེ་འདྲ་བསྡད་བསྡད་པ་ཡིན་ན་དྲང་པོ་བྱས་ན་མ་འོངས་པའི་བོད་ཀྱི་རྩ་དོན་ལས་དེ་ཨ་ནི་ཕལ་ཆེར་ཁག་པོ་རེད་འགྲོ་ཨེ་འདྲ་རོ་བསམ་གི་འདུག་ར། བྱས་ཙང་ང་ཚོ་སྐབས་འགའ་རེ་ད། བོད་གཞུང་གི་ད་ལྟ་གཞུང་ཞབས་པ་ཅིག་ཡིན་པའི་སྐབས་སུ་སྐྱབས་མགོན་རིན་པོ་ཆེ་ཡི་ཨ་ནི་དགོངས་པ་དེ་ལ་ཤར་བསྐྱོད་ཤར་བསྐྱོད་བྱེད་མཁན་ཡིན་ལབ་ངེད་རང་ཚང་མ་ཐད་ཀར་ཤར་བསྐྱོད་བྱེད་མཁན་ཡིན་ལབ་དུས་ཙམ་པ་ད། སོ་སོ་སྒང་ལ་སླེབས་ཡོང་དུས་ཙམ་པ་ཨ་ནི་བདེ་བ་ཡོད་ལ་མེད་ལ་འགྲོ་དང་དེ་འདྲས་བྱས་ནས་ད་མཇུག་སྐྱོང་བྱེད་མ་ཐུབ་ན་ཨ་ནི་དཔེ་ཐབས་སྐྱོ་རེད་བསམ་གྱི་འདུག་ཨ་ནི། ངེད་ཀྱི་གཞོན་སྐྱེས་ཚང་མའི་ཚབ་ཞུས་ནས་སྐུ་མཁྱེན་ཨ་ནི། མུ་མཐུད་བྱས་ད་ལྟ་གྲོས་ཚོགས་དེ་ཨ་ནི། མཇུག་སྐྱོང་གནང་རོགས་གནང། དུས་ཚོད་རྐྱེན་པས་དེ་རིང་ང་ཚོའི་གཞོན་སྐྱེས་བཞི་དང་ལྷན་དུ་གླེང་མོལ་ཞུ་ཡས་ཀྱི་ལེ་ཚན་འདི་ནས་མཇུག་སྒྲིལ་ཞུ་རྒྱུ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་དེ་གསན་གསན་གནང་བར་ཐུགས་རྗེ་ཆེ། ཨ་ནི་ཐུགས་རྗེ་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་འདི་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་དེ་གསན་པར་ཐུགས་རྗེ་གནང།